གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བདུན་པ་གྲོ་བཞིན་ཟླ་བའི་ཚེས་པ་ཉི་ཤུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་པ་བཅུ་གཉིས་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཉིད་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་བ་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགེ་རྩ་དང་དགེ་ལྡན་སྤྱི་ལས་ཁང་གི་འགན་འཛིན་རྣམ་པར་མཇལ་ཁ་བསྩལ་གནང་མཛད་སྐབས་དཔེ་ཆར་བལྟས་ཏེ་ཐོས་དོན་སྒྲུབ་ལ་གཞོལ་ནས་སེམས་རྒྱུད་དུལ་པོ་བྱ་དགོས་པའི་ལམ་སྟོན་བཀའ་སློབ་ཕེབས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ཝི་ལི་ཡམ་ལའེ་མཆོག་གིས་དེ་སྔོན་རྒྱ་ནག་གཞུང་གིས་བོད་དང་དེ་ནས་ཧོང་ཀོང་མཉམ་དུ་བཞག་པའི་ཞི་བའི་གྲོས་མཐུན་ཁག་ལག་བསྟར་རུང་བ་མིན་སྐོར་མངོན་གསལ་དོད་པའི་རྒྱུ་མཚན་ཁག་དྲངས་གནང་སྟེ་ཐའེ་ཝན་གྱི་ཚོང་པ་རྒྱུ་ཆེན་དང་ཉེ་དུས་སྲིད་འཛིན་འོས་མིར་བཞེངས་མཁན་ཀྲེ་རི་གའོ་ལ་རེས་གཟའ་ཉི་མའི་ཉིན་དགག་པ་བསྐྱོན་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་ཉི་ཧོང་དང་ལྷོ་ཀོ་རི་ཡའི་ནང་མང་གཙོའི་དུས་ཆེན། ཐེངས་དྲུག་ཅུ་རེ་གསུམ་པ་སྲུང་བརྩི་ཞུས་པའི་སྐོར་འབྲེལ་ཡོད་ལ་གནས་འདྲི་ཞུས་པ་ཞིག་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགེ་རྩ་དང་དགེ་ལྡན་སྤྱི་ལས་ཁང་གི་འགན་འཛིན་རྣམ་པར་མཇལ་ཁ་བསྩལ་གནང་མཛད་སྐབས་དཔེ་ཆར་བལྟས་ཏེ་ཐོས་དོན་སྒྲུབ་ལ་གཞོལ་ནས་སེམས་རྒྱུད་དུལ་པོ་བྱ་དགོས་སྐོར་བཀའ་སློབ་ཕེབས་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་དགུ་བ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ། རྒྱ་གར་ནང་གི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་གི་དགེ་རྩ་དང་དགེ་ལྡན་སྤྱི་ལས་ཁང་གཅིག་ལྕོགས་ཀྱི་འགན་འཛིན་རྣམ་པ་དྲུག་དང། དྲུང་ཡིག་བཅས་ལ་ཐུགས་རྗེ་བརྩེ་ཆེན་པོའི་སྒོ་ནས་མཇལ་ཁ་གནང་བ་དང་འབྲེལ། རྗེ་རིན་པོ་ཆེ་གི་རྣམ་ཐར་ལ་མིག་ལྟོས་གནང་ནས་དགའ་ལྡན་ལྷ་བརྒྱ་མ་གི་ནང། སྙིགས་མའི་དུས་འདིར་མང་ཐོས་སྒྲུབ་ལ་བརྩོན་ནས་ཆོས་བརྒྱད་སྤངས་པས་དལ་འབྱོར་དོན་ཡོད་བྱེད། མགོན་པོ་ཁྱོད་ཀྱི་རླབས་ཆེན་མཛད་པ་ལ་བདག་ཅག་བསམ་པ་ཐག་པས་ཡི་རང་ངོ་ཞེས་གསུང་བ་བཞིན། ང་ཚོས་དཔེ་ཆ་བལྟས་ཏེ་ཐོས་དོན་སྒྲུབ་ལ་གཞོལ་ནས་སེམས་རྒྱུད་དུལ་བོ་བྱ་དགོས་པ་རེད་ཅེས་བཀའ་སྩལ་དོན། སྙིགས་མའི་དུས་འདིར་མང་ཐོས་སྒྲུབ་ལ་བརྩོན། ཆོས་བརྒྱད་སྤངས་པས་དལ་འབྱོར་དོན་ཡོད་བྱེད། མགོན་པོ་ཁྱོད་ཀྱི་རླབས་ཆེན་མཛད་པ་ལ། བདག་ཅག་བསམ་པ་ཐག་པས་ཡི་རང་ངོ། ཟེར་བ་ནང་བཞིན་ད་ང་རང་ཚོ་དཔེ་ཆ་བལྟ་ཡ། ཨེ་ནི་ཐོས་དོན་སྒྲུབ་ལ་གཞོལ་ནས། སེམས་རྒྱུད་དུལ་བོ་བྱེད་ཀྱི། ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས།

ཞོགས་ཀ་ཡར་ལངས་པ་དག་ལ་བསམ་བློ་བཏང་བསྡད་ཡོད། ཞེས་གསུངས་པ། གཞན་ཡང་གོང་ས་མཆོག་གིས་འཇིག་རྟེན་ཆོས་བརྒྱད་ཀྱི་བློ་དང་མ་འདྲེས་པར་བསམ་པ་རྣམ་དག་གིས་རྗེ་ཡབ་སྲས་གི་དགོངས་པ་ཚུལ་བཞིན་དུ་སྒྲུབ་ཐུབ་པ་ཟིག་དང། རྗེ་ཡབ་སྲས་ཟེར་དུས་མགོན་པོ་ཀླུ་སྒྲུབ་ཀྱི་ལྟ་གྲུབ་དེ་ང་ཚོས་འཁུར་དགོས་ཀྱི་ཡོད་པས། ཀླུ་སྒྲུབ་ཀྱི་གསུང་ཆོས་གནང་བ་གི་གྲལ་མཇུག་དེ་གར་ང་རང་ཡོད་བསྡད་པ་གི་སྣང་བ་ཤར་བ་དེ་ཚོར་བ་ཟིག་ནམ་རྒྱུན་ཡོང་གི་འདུག་ཅེས་སྔོན་གནས་རྗེས་དྲན་གྱི་བཀའ་སྩལ་དོན། མང་ཐོས་སྒྲུབ་ལ་བརྩོན་ཟེར་ཏེ།
སྙིགས་མའི་དུས་ནས་མང་ཐོས་ཆོས་བརྒྱད་སྤངས་པ། ད་དེ། འཇིག་རྟེན་ཆོས་བརྒྱད་ཀྱི་བློ་དང་མ་འདྲེས་པའི་སྒོ་ནས་བསམ་པ་རྣམ་དག་གི། རྗེ་ཡབ་སྲས་ཀྱི། བཀའ་སོགས་དགོངས་པ་ཚུལ་བཞིན་དུ་སྒྲུབ་ཐུབ་པ་བྱེད་ཀྱི། ད་དེ་རྗེ་ཡབ་སྲས་ཟེར་བྱས་ནས། མགོན་པོ་ཀླུ་སྒྲུབ་ཀྱི། ལྟ་གྲུབ་འདི། ད་ང་ཚོས་འཁྱེར་དགོས་རེད། བ། འདུ་བྱེད་ཨ། ད་ད་གསུམ། ད་ད་ང།

རྒྱ་གར་ནང་གི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་གི་དགེ་རྩ་ནི་གདན་ས་གསུམ་དང་རྒྱུད་གྲྭ་སྟོད་སྨད། བཀྲ་ཤིས་ལྷུན་པོ་སོགས་རྒྱ་གར་རྡོ་རྗེ་བདག་གི་བཙན་བྱོལ་ནང་གི་རི་བོ་དགེ་ལྡན་པ་གི་ཆོས་སྡེ་ཁག་གི་སྨོན་ལམ་ཆེན་མོ་བཀོད་སྒྲིག་ཚོགས་ཆུང་ཆགས་ཡོད་པ་དང། དགེ་རྩ་དེ་ག་ནས་བོད་མིའི་དབུ་ཁྲིད་གོང་ས་མཆོག་གི་བཀའ་དགོངས་བཞིན། སྨོན་ལམ་ཆེན་མོའི་སྐབས་དང་བསྟུན་ནས་འཛམ་གླིང་གི་དབུལ་ཕོངས་ས་ཁུལ་ཨ་ཧྥེ་རི་ཁ་དང་བང་ལ་དེ་ཤི་སོགས་ཀྱི་ནང། ཧིན་སྒོར་འབུམ་ཕྲག་མང་བོ་བསྡུ་རུབ་ཀྱིས་རོགས་དངུལ་ཞལ་འདེབས་ཀྱང་ཕུལ་མྱོང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ཝི་ལིའམ་ལའེ་མཆོག་གིས་དེ་སྔོན་རྒྱ་ནག་གཞུང་གིས་བོད་དང་དེ་ནས་ཧོང་ཀོང་མཉམ་དུ་བཞག་པའི་ཞི་བའི་གྲོས་མཐུན་ཁག་ལག་བསྟར་རུང་བ་མིན་སྐོར་མངོན་གསལ་བཏོན་པའི་རྒྱུ་མཚན་བགྲངས་གནང་སྟེ་ཐའེ་ཝན་གྱི་ཚོང་པ་རྒྱུ་ཆེན་དང་ཉེ་དུས་སྲིད་འཛིན་འོས་མིར་བཞེངས་མཁན་ཀྲེ་རི་གའོ་ལ་རེས་གཟའ་ཉི་མའི་ཉིན་དགག་པ་བསྐྱོན་གནང་འདུག་དེ་ཡང་ཁ་སང་ཕྱི་ཚེས་བཅུ་གཅིག་ཉིན་ཐའེ་ཝན་གྱི་གསར་ལས་ཁང CNA ཞེས་པས་རྒྱལ་ས་ཐའེ་པེ་ནས་གནས་ཚུལ་སྤེལ་དོན་ལྟར་ན་ད་ལྟའི་ཐའེ་ཝན་གྱི་སྲིད་འཛིན་གཞོན་པ་དང། ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་ངོས་ཀྱི་སྲིད་འཛིན་འོས་མི་ཝི་ལིའམ་ལའེ་མཆོག་གིས་རང་དབང་ཅན་གྱི་སྲིད་འཛིན་འོས་མི་ཀྲེ་རི་གའོ་ཡི་མིང་དངོས་སུ་མ་བཏོན་པའི་ཐོག་ནས་ཀྲེ་རི་གའོ་ཡིས་འདི་ལོའི་སྤྱི་ཟླ་བརྒྱད་པའི་ནང་ཐའེ་ཝན་གྱིས་རྒྱ་ནག་སྐམ་ས་དང་ཞི་བའི་གྲོས་མཐུན་འཇོག་དགོས་པའི་གྲོས་འཆར་བཏོན་པ་དེར་དགག་པ་བསྐྱོན་སྐབས་རྒྱ་ནག་སྐམ་སའི་མཉམ་དུ་ཞི་བའི་གྲོས་མཐུན་ཞིག་བཞག་ཚེ་དེ་དོན་དངོས་སུ་ལག་ལེན་དོན་འཁྱོལ་ཡོང་རྒྱུ་ཡིན་མིན་དྲི་རྩད་གནང་བ་མ་ཟད་གལ་ཏེ་རྒྱ་ནག་གིས་བོད་དང་གྲོས་མཐུན་བཞག་པ་དེ་དོན་དམ་པའི་ཞི་བའི་གྲོས་མཐུན་ཞིག་ཡིན་ཚེ་བོད་མི་རྣམས་དཀའ་ཉེན་ཆེན་པོ་དེ་འདྲ་མྱོང་དགོས་དོན་མེད་སྐོར་རེས་གཟའ་ཉི་མའི་ཉིན་གྲོང་ཁྱེར་ཀའོ་ཤུང་ནང་འོས་བསྡུའི་ལས་འགུལ་སྤེལ་སྐབས་དེར་འདུས་མང་ཚོགས་རྣམས་ལ་གསུངས་འདུག་ལ་ད་དུང་ཁོང་གིས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་རྒྱ་ནག་དང་བོད་གཉིས་བར་ཞི་བའི་གྲོས་མཐུན་དོན་ཚན་བཅུ་བདུན་ཞེས་པ་བཞག་པ་དེས

ཡང་ཧྥ་རན་སི་ནང་འདི་ལོའི་བོད་དང་ཧི་མ་ལ་ཡའི་དུས་ཆེན་ཐེངས་མ་ཉི་ཤུ་རྩ་གཉིས་པ་དེ་བཞིན་ཕྱི་ཟླ་དགུ་པའི་ཚེས་བརྒྱད་ནས་བཅུ་བར་འཚོགས་གནང་འདུག་ད་རིང་ཕྱི་ཚེས་བཅུ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་ཕྱི་ཚེས་བརྒྱད་ཉིན་ཧྥ་རན་སི་ནང་བོད་དང་ཧི་མ་ལ་ཡའི་དུས་ཆེན་དབུ་འཛུགས་ཀྱི་མཛད་སྒོའི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་གདན་འདྲེན་ཞུས་ནས་ཧྥ་རན་སིའི་རྒྱལ་ས་པེ་རིས་ཀྱི་གྲོང་ཁྱེར་ལྷན་ཚོགས་ཀྱི་ཚོགས་མི། Genevieve Garrigos ལགས་དང France ནང་པའི་མཐུན་ཚོགས་ཀྱི་ཟུང་འབྲེལ་ཚོགས་གཙོ་བླ་མ་འཕྲིན་ལས་ལགས། Belgium སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་བཅས་ནས་བསང་གསོལ་གནང་བ་དང་བཅས་མཛད་སྒོ་དབུ་འཛུགས་གནང་འདུག་སྐབས་དེར Belgium སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་ཚོགས་བཅར་བ་རྣམས་ཀྱིས་བོད་དོན་ལ་དོ་སྣང་དང་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་བོད་མི་རྣམས་ཀྱིས France དཔལ་འབྱོར་ལ་ཞབས་འདེགས་ཞུ་བཞིན་པ་དང། ས་གནས་མི་མང་ལྷན་དུ་ཞི་བདེ་མཉམ་གནས་ཀྱི་འཚོ་བ་སྐྱེལ་བཞིན་པར་བསྔགས་བརྗོད་གནང་བའི་རྗེས་སུ་ལྕམ་ཇི་ནི་ཝའེ་བྷི་ལགས་ཀྱིས་ཁོང་རང་ཉིད་བོད་དང་ཧི་མ་ལ་ཡའི་དུས་སྟོན་ནང་མཉམ་ཞུགས་གནང་རྒྱུ་བྱུང་བར་དགའ་ཚོར་ཆེན་པོ་བྱུང་བ་དང་པེ་རིས་གྲོང་ཁྱེར་ངོས་ནས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཆེད་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་འདུག་ཡང་བླ་མ་འཕྲིན་ལས་ལགས་དང་མཁན་ཟུར་རིན་པོ་ཆེ་མཆོག་གནས་བརྟན་ཐིག་ནུའུ་ཧན་ཧོང་ལགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་གནང་རྒྱུ་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་བོད་ཀྱི་རང་དབང་འཐབ་རྩོད་གནང་ཕྱོགས་སོགས་ཀྱི་སྐོར་གསུང་བཤད་གནང་འདུག། དུས་ཆེན་འདིའི་ཐོག་བོད་དང་ནང་ཆོས་བོད་ཀྱི་རྩོམ་རིག་དང་ཀླད་པའི་ཚན་རིག་སྒོམ་ཉམས་ལེན་སྐོར་བགྲོ་གླེང་གནང་བ་དང་དེ་བཞིན་སྙན་ངག་གྱེར་འདོན་དང་དཔེ་དེབ་ངོ་སྤྲོད་ཡིག་གཟུགས་དང་གཞས་སྣ་འཁྲབ་སྟོན་སོགས་གོ་སྒྲིག་ཞུས་འདུག་ལ་རྒྱ་ནག་གི་ཐབས་ཇུས་འོག་བོད་ཅེས་པའི་བརྗོད་གཞིའི་ཐོག་བགྲོ་གླེང་གནང་བའི་ནང་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་དང་ཐའེ་ཝན་གྱི་གཞུང་ཚབ Francois Wu ལགས་གསར་འགོད་པ Pierre Antoine Donnet ལགས་དང་རྒྱ་ནག་གི་གནད་དོན་ཐོག་མཁས་པ Alain Wang བཅས་ལྷན་ཞུགས་གནང་སྟེ་བགྲོ་གླེང་ལྷུག་པོ་གནང་འདུག་ཡང་བོད་དང་ཧི་མ་ལ་ཡའི་དུས་སྟོན་འདིའི་སྐབས་ཚོགས་པ་དང་སྒེར་པ་ཁག་ནས་བོད་དང་འབྲེལ་བའི་ཅ་དངོས་དང་བོད་ཟས་ཚོང་འགྲེམས་དང་གློག་བརྙན་གཟིགས་འབུལ་འགྲེམས་སྟོན་དང་མཎྜལ་བཞེངས་སྒྲུབ་གནང་བ་མ་ཟད་ཧྥ་རན་སིའི་བོད་མིའི་ཟློས་གར་ཚོགས་པས་བོད་ཀྱི་སྲོལ་རྒྱུན་གཞས་སྣ་འཁྲབ་སྟོན་གཟིགས་འབུལ་ཡང་ཞུས་ཡོད་པའི་གནས་ཚུལ་འདུག། ཡང། ཉི་ཧོང་གི་སློབ་ཕྲུག་གི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་ལྷོ་ཕྱོགས་ཁུལ་གྱི་སྦེལ་ཀོབ་བོད་མིའི་གཞིས་ཆགས་ནང་འཚམས་གཟིགས་ལ་ཕེབས་ཡོད་པ་དང་དེ་ནི་བོད་དང་ཉི་ཧོང་གཉིས་བར་རིག་གཞུང་བརྗེ་ལེན་གནང་རྒྱུའི་ལས་གཞིའི་ཆ་ཤས་ཤིག་ཡིན་སྐོར། ད་རེས་ཕྱི་ཚེས་བཅུ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་བརྒྱུད་ནས་གནས་ཚུལ་སྤེལ་གནང་འདུག། ཉི་ཧོང་གི་ནཱ་ག་ནོ་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན་གྱི་ཕྱག་རོགས་ལྕམ Doctor Miki Enoki ལགས་ཀྱིས་སྣེ་ཁྲིད་གནང་བའི་ཉི་ཧོང་གི་སློབ་ཕྲུག་གི་སྐུ་ཚབ་ཚོགས་ཆུང་དེའི་ནང་ཁོང་གི་སློབ་མ་རི་མི་རྫུ་མ་ཨ་ཀ་རི་ལགས་དང་ཐོ་ཡོ་ཌ་དེ་བཞིན་ཀོ་ཤོ་ཨ་ས་ལ་ཡེ་བཅས་ལ་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་ཕྱག་རོགས་གནང་སྟེ་བོད་མི་རྣམས་ཀྱི་མི་ཚེ་སྐྱེལ་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་སོགས་ལ་རྒྱུས་ལོན་ཆེད་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་སྦེལ་ཀོབ་ལུགས་ཟུང་བསམ་འགྲུབ་གླིང་ནང་འཚམས་གཟིགས་དབུ་འཛུགས་གནང་སྟེ་ཐོག་མར་གཞིས་ཁོངས་དེའི་སམ་བྷོ་ཊ་སློབ་གྲྭའི་ནང་དང། རྣམ་གྲོལ་གླིང་དགོན་པའི་གསེར་གྱི་ལྷ་ཁང་ལ་གནས་མཇལ་ཞུ་བར་ཁྲིད་གནང་བ་དང་དེ་ནས་གཞིས་ཆགས་དེའི་ནང་ཡོད་པའི་སྐྱེ་ལྡན་སོ་ནམ་ཞིང་ལས་ཀྱི་ཉམས་ཞིབ་ཁང་དང་སྦྱོང་བརྡར་བསྟི་གནས་ཁང་དེའི་རྗེས་སུ་སེར་བྱེས་ལ་ཕེབས་སྐབས་མཁན་པོ་བཀྲ་ཤིས་ཚེ་རིང་རིན་པོ་ཆེ་མཆོག་གིས་སྣེ་ལེན་གནང་འདུག་ཡང་ཁོང་རྣམས་བྱེས་ཀྱི་བཀྲ་ཤིས་ལྷུན་པོའི་དགོན་པར་འཚམས་གཟིགས་ལ་ཕེབས་སྐབས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་པ་མཆོག་དང་སྐུ་ཕྲེང་བཅུ་གཅིག་པ་རྣམ་གཉིས་ཀྱི་མཛད་རྣམ་སོགས་ཀྱི་སྐོར་བཀའ་བསྡུར་གཙོ་བོ་གནང་སྐབས་ཉི་ཧོང་གི་སློབ་ཕྲུག་རྣམས་བཙན་བྱོལ་ནང་བཀྲ་ཤིས་ལྷུན་པོའི་དགོན་པ་གསར་བཞེངས་ཞུས་པ་དང་བོད་མིའི་སྙིང་སྟོབས་ཞུམ་པ་མེད་པའི་ལོ་རྒྱུས་ཀྱིས་ཁོང་རྣམ་པའི་ཡིད་དབང་འཕྲོག་འདུག། ཡང་ཉི་ཧོང་གི་སློབ་ཕྲུག་རྣམས་ཀྱིས་སྦེལ་ཀོབ་སི་བྷི་པིའི་སློབ་གྲྭའི་སློབ་ཕྲུག་རྣམས་ཀྱི་ལྷན་དུ་བཀའ་མོལ་སོགས་གནང་སྐབས་བོད་མིས་རང་གི་མགྲོན་པོར་སྣེ་ལེན་ཞུ་ཕྱོགས་སོགས་ཀྱི་རིག་གཞུང་ཐད་དངོས་སུ་ཉམས་མྱོང་བྱུང་ཡོད་པ་དང་དེ་དུས་ཁོང་རྣམས་ཀྱིས་མཛེས་སྡུག་ལྡན་པའི་བོད་ཆས་གྱོན་པ་སོགས་བརྒྱུད་ནས་རིག་གཞུང་བརྗེ་ལེན་དངོས་སུ་གནང་འདུག། ཡང་སྦེལ་ཀོབ་གཞིས་ཆགས་ནང་གི་བོད་ཁྱིམ་སློབ་གྲྭའི་ནང་ཕེབས་སྐབས། བོད་ཀྱི་ཆོས་དང་རིག་གཞུང་བོད་ཀྱི་སྐད་ཡིག་སོགས་མི་ཉམས་རྒྱུན་འཛིན་གནང་རྒྱུའི་གལ་གནད་སྤྱི་དང་ལྷག་དོན་དུ་དཀའ་ངལ་དུ་མ་ཞིག་འཕྲད་མིན་ལ་མ་ལྟོས་པར་བོད་མི་རྣམས་ཀྱིས་རང་གི་རིག་གཞུང་གི་ངོ་བོ་སྲུང་སྐྱོབ་གནང་ཐུབ་པའི་སྐོར་ཤེས་རྟོགས་གཏིང་ཟབ་བྱུང་འདུག་མཐའ་མ་དེར་ཁོང་རྣམས་ཀྱིས་སྨན་རྩིས་ཁང་ལ་ཕེབས་ནས་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་སྐོར་རྒྱུས་ལོན་གནང་བ་དང་སྨན་རྩིས་ཁང་གི་དབུ་འཛིན་དང་ལས་བྱེད་པ་སོགས་ཀྱི་ལྷན་དུ། བོད་ཀྱི་གསོ་བ་རིག་པའི་སྐོར་བཀའ་བསྡུར་ཡང་གནང་འདུག་གང་ལྟར་ད་རེས་ཉི་ཧོང་གི་སློབ་ཕྲུག་གི་ཚོགས་ཆུང་གིས་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་གཞིས་ཆགས་ནང་རིག་གཞུང་བརྗེ་ལེན་ཆེད་ཕེབས་པ་དེས་ཁོང་རྣམས་ལ་བོད་ཀྱི་ཆོས་དང་རིག་གཞུང་སོགས་གང་ཅིའི་ཐད་ཤེས་ཡོན་གསར་པ་མང་པོ་ཐོབ་ཡོད་པའི་གནས་ཚུལ་འདུག།

ཡང་ཉི་ཧོང་དང་ལྷོ་ཀོ་རི་ཡའི་ནང་བོད་ཀྱི་མང་གཙོའི་དུས་ཆེན་ཐེངས་དྲུག་ཅུ་རེ་གསུམ་པ་དེ་ཇི་ལྟར་སྲུང་བརྩི་ཞུས་པའི་སྐོར་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན།
ཉི་ཧོང་དང་ལྷོ་ཀོ་རེ་ཡའི་ནང་གནས་སྡོད་བོད་མི་རྣམས་ཀྱིས་བོད་ཀྱི་དམངས་གཙོའི་དུས་སྟོན་ཐེངས་དྲུག་ཅུ་རེ་གསུམ་པ་དེ་ཁེ་ཉིན་ཕྱི་ཚེས་བཅུ་གཅིག་ཉིན་སྲུང་བརྩི་གནང་ཡོད་པ་རེད་འདུག་ཉི་ཧོང་ནང་བོད་ཀྱི་དམངས་གཙོའི་དུས་སྟོན་དེ་བོད་ཀྱི་དོན་གཅོད་ཁང་གི་བོད་ཁང་དུ་སྲུང་བརྩི་ཞུས་སྐབས། དྲ་རྒྱའི་ཐོག་ནས་ལྷོ་ཀོ་རེ་ཡའི་ནང་ཡོད་པའི་བོད་མི་རྣམས་ཀྱིས་ཀྱང་མཉམ་ཞུགས་གནང་ཡོད་པ་རེད་འདུག་ཉི་ཧོང་ནང་བོད་ཀྱི་དམངས་གཙོའི་དུས་སྟོན་ཐེངས་དྲུག་ཅུ་རེ་གསུམ་པ་དེ་ཇི་ལྟར་སྲུང་བརྩི་ཞུས་པའི་སྐོར་འདི་ནས་ཞལ་པར་ཐོག་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་གནས་འདྲི་ཞུས་པས། ཁོང་གིས་དུས་དྲན་དེ་ཇི་ལྟར་སྲུང་བརྩི་ཞུས་པའི་སྐོར་ཞིབ་ཕྲ་འགྲེལ་བརྗོད་འདི་ལྟར་གནང་གི་འདུག། རྗེས་ཁ་སང་ཉི་ཧོང་ལ་ང་ཚོ་དེ་ཕྱི་ཟླ་དགུ་བའི་ཚེས་བཅུ་རེས་གཟའ་ཉི་མ་སྟབས་བསྟུན་བྱས་རྗེས་བོད་མི་ཡི་དང་ང་ཚོའི་དམངས་གཙོ་དབུ་བརྙེས་རྗེས་ལོ་དྲུག་ཅུ་རེ་གསུམ་འཁོར་བའི་གི་དུས་དྲན་སྲུང་བརྩི་འདུག་ཅེས་ཞུས་ཡོད་རེད། ཨེ་དེའི་སྐབས་དེ་ལ་ང་ཚོ་ཉི་ཧོང་ལ་ཡོད་པའི་གི་བོད་པ་དེ་རེད། ཡང་ཉི་ཧོང་བ་ཁོ་རང་ཚོས་རྒྱབ་སྐྱོར་བྱེད་མཁན་དེ་འདྲའི་ཉི་ཧོང་གི་མི་ཁོ་རང་ཚོའི་མི་འགའ་ཤས་ཤིག་ང་ཚོ་དེ་ལས་ཁུངས་ལ་འདུ་འཛོམས་ཡོད་རེད། ཨེ་དེ་ནས་ཀོ་རི་ཡ་ལ་ཡོད་པའི་གི་བོད་པ་ང་ཚོ་མི་མང་པོ་ཞིག་རེད་ཁོ་རང་ཚོ་ཡི་དྲ་རྒྱའི་བརྒྱུད་ནས་གཅིག་བྱས་མཉམ་ཞུགས་བྱས་རྗེས་ང་ཚོ་ཉི་ཧོང་དང་ཀོ་རི་ཡ་ལ་ཡོད་པའི་བོད་པ་ཚོ་དང་ཨེ་ཉི་ཧོང་གི་རྒྱབ་སྐྱོར་བ་ཉི་ཧོང་བ་མི་འགའ་ཤས་ཤིག་བྱས་རྗེས་ང་ཚོ་དུས་དྲན་སྲུང་བརྩི་འདུག་ཞུས་ཡོད་རེད། ད་དུས་དྲན་སྲུང་བརྩི་འདི་ཞུ་ཡས་དེ་གལ་ཆེ་ཤོས་ཀྱི་ང་ཚོ་གི་ཡང་དམངས་གཙོ་འདི་སྐོར་ལ་འགྲེལ་བཤད་རྒྱག་ཡས་དེ་གང་ཡིན་ཟེར་ན་དམངས་གཙོ་འདི་གལ་ཆེན་པོ་ཡིན་པ་དང་འདི་ང་ཚོ་སྐྱབས་མགོན་རིན་པོ་ཆེ་གི་ང་ཚོ་ལ་གསོལ་སྩལ་འདུག་གནང་ཡོད་རེད་དེའི་སྒང་དེ་ག་ནི་ང་ཚོའི་གི་འཐབ་རྩོད་འདི་རང་དབང་རེད་ཞི་བདེ་གི་འཐབ་རྩོད་འདི་མུ་མཐུད་ནི་རྒྱུན་འཁྱོངས་བྱས་ནས་འགྲོ་དགོས་ཀྱི་ཡོད་པ་རེད་ཅེ་ན་ང་ཚོའི་དམངས་གཙོ་གི་ལམ་ལུགས་འདི་ཡག་པོ་ཅིག་བེད་སྤྱོད་བྱེད་ཐུབ་པ་རེད་ཅེ་ན་ང་ཚོའི་སྤྱི་ཚོགས་འདི་ཧྲ་ཐག་ཐག་ཅིག་དང་འགོ་ཁྲིད་ཡིན་པ་རེད་ཅེ་ཡག་པོ་ཅིག་ཡོང་ཡས་གི་དེ་འདྲའི་ཅིག་ལམ་ཁ་ཅིག་བྱུང་བ་རེད་ཅེ་ན་སྤྱི་ཚོགས་ཚགས་ཚུད་པོ་དང། ང་ཚོའི་དམིགས་ཡུལ་ཡིན་པ་རེད་ཅེ་ན་གང་མགྱོགས་མགྱོགས་ཀྱིས་བསྒྲུབ་ཐུབ་པའི་ནུས་པ་བྱོས་རེས་བྱས་འོ་དེ་འདྲའི་གཏམ་བཤད་བྱས་བྱུང་སོང། དེའི་སྐབས་དེ་འགོ་དང་པོ་དེ་ལ་ང་ཚོ་དེ་དོན་གཅོད་རེད་དེ་ནས་ཉི་ཧོང་གི་བོད་མིའི་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་བསྟན་འཛིན་ཤེས་རབ་ལགས་གཉིས་གཉིས་ཐོག་ནས་སྐུ་མདུན་རིན་པོ་ཆེ་རྒྱལ་བ་རིན་པོ་ཆེའི་སྐུ་པར་ལ་སྐུ་ཕྱག་དང་དེ་ནས་མཇལ་དར་འདུག་ཟེར་ཡག་ཕུལ། དེ་ནས་ང་ཚོས་ཚང་མས་གི་བོད་རྒྱལ་གླུ་དང་དེ་ནས་དམངས་གཙོའི་གི་གཞས་དྲུག་ཅུའི་དབྱངས་ལྡན་རུ་བ་འདི་ཚང་མས་གི་འདུག་ཟེར་ཡག་བཏང་རེད། ཨེ་ནི་དེའི་རྗེས་དེ་ལ་ང་ཚོ་གི་ཉི་ཧོང་གི་བོད་པའི་སྤྱི་མཐུན་ཚོགས་པའི་ཀྱི་ཚོགས་གཙོ་བསྟན་འཛིན་ཤེས་རབ་ལགས་རེད། དེ་ནས་ཀོ་རི་ཡ་གྱི་ང་ཚོའི་འགན་འཛིན་དགེ་བཤེས་ནམ་མཁའ་ལགས་དང་དེ་ནས་སྐུ་ཚབ་དགེ་བཤེས་ཤེས་རབ་ལགས་ཁོ་རང་གཉིས་ཐོག་ནས་ཡིན་པ་རེད་ནས་གཅིག་བྱས་དམངས་གཙོའི་སྐོར་དང་ཨེ་ནི་ཕ་གིའི་ས་གནས་ལ་ག་རེ་ག་རེ་གནང་གི་ཡོད་མེད་དེ་འདྲའི་ཅིག་གི་སྐོར་སྙན་སེང་ཞུས་སོང། ཨེ་ནི་དེའི་རྗེས་ལ་ང་རང་ཚོའི་དམངས་གཙོའི་ཁོ་རང་སྒང་ལ་བགྲོ་གླེང་ཡ་ག་ལ་ག་ཚམ་ཞིག་བྱས་རེད། ཨེ་ནི་དེའི་གཙོ་བོ་དེ་ག་ཚམ། མང་གཙོ་དང་དམངས་གཙོ་གི་སྐོར་ལ་གཅིག་གི་ཁྱད་པར་ག་རེ་ཡོད་མེད་དང་ཡང་དེ་ནས་རྦད་དེ་དམངས་གཙོ་འདི་ང་ཚོ་ལ་གལ་ཆེན་པོ་ག་འདྲས་ཆགས་བསྡད་ཡོད་མེད་དང ༸སྐྱབས་མགོན་རིན་པོ་ཆེ་གི་གསོལ་སྩལ་གནང་རྗེས་ཀྱི་ང་ཚོའི་ལོ་རྒྱུས་འདི་སྐོར་ལ་གཏམ་གླེང་འདི་འདྲ་བྱེད་ཀྱི་གོ་སྐབས་ཡག་པོ་བྱུང་སོང། དེའི་སྐབས་དེ་ལ་ཨ་ནི་ང་ད་ང་ཚོའི་གི་ཅི་པཱ Institute of Technology ཞེས་ལབ་བྱས་མཐོ་སློབ་ཅིག་ཡོད་རེད་མཐོ་སློབ་དེའི་ཐོག་ནས་ང་ཚོ་བོད་པ་ད་སྤུ་གུ་བཅུ་ལྷག་ཙམ་ལ་རྦད་དེ་ལོ་གཉིས་གསུམ་ཙམ་དེ་འདྲ་སློབ་སྦྱོང་བྱེད་ཀྱི་གོ་སྐབས་སྤྲད་བྱས། མང་པོ་ཞིག་དེའི་ལས་ཀ་ཡང་བྱས་བསྡད་ཡོད་རེད། ད་ལྟ་ཡིན་པར་སྤུ་གུ་དྲུག་ལྷག་ཙམ་ཅི་པཱའི་སློབ་སྦྱོང་ཡང་བྱས་བསྡད་ཡོད་རེད། དེ་ཡིན་དུས་སྤུ་གུ་ཚོ་གིས་ཁོ་རང་ཚོའི་ཚོགས་པ་ཞིག་བཙུགས་བྱས་ཨ་ནི། ཅིག་ང་ཚོ་བོད་གཞུང་གི་བརྒྱུད་ནས་བྱས་ཁོ་རང་ཚོ་ལ་སློབ་སྦྱོང་གོ་སྐབས་རག་ཡག་པོ་ཆགས་བསྡད་བྱས་ད་ཕྱིས་སུ་སྤྱི་ཚོགས་ལ་ཅིག་གི་ཕར་ཞབས་ཕྱི་ཞུ་བའི་འདོད་པ་ཡོད་དེ་ཡིན་དུས་ཙམ་པ་དང་པོ་འགོ་དང་པོ་དེ་ལ་ཨ་ནི་ཅིག་གི་ཁོ་རང་ཚོ་གིས་ལོ་རེ་རེ་ལ་ཨ་ནི་ང་རང་ཚོ་གི་ཤེས་རིག་དང TCV དེ་འདྲ་གང་རུང་ཅིག་གིས་སྤུ་གུ་གཉིས་གཉིས་ལ་ལྷག་པར་ཞིག་སློབ་ཡོན་འདུག་ཚེ་འགོ་འཛུགས་ཞུ་གི་ཡིན། བྱས་རྗེས་དེ་དུས་ཙམ་པར་དོན་གཅོད་ལས་ཁུངས་ལ་འདི་སྐབས་དེ་ལ་ང་ཚོར་འདི་ཁས་ལེན་དང་བྱས་བྱས་ཨ་ནི་འདི་འདྲ་ཞིག་གནང་སོང། ཨེ་མ་འོངས་པ་ལ་ཡིན་པ་རེད་ནའི་འདི་མིན་པ་གི་ལས་རིམ་ག་རེ་བརྩམ་དགོས་ཀྱི་འདུག་ཅེས་སྤྱི་ཚོགས་ཞབས་འདེགས་ཞུ་བའི་དེ་འདྲའི་ཁོ་རང་ཚོ་བསམ་བློ་བཏང་གི་ཡོད་ཞེས་དེ་ལབ་ཀྱི་འདུག་དེ་ཚོ་ང་ཚོ་ད་གོང་དུ་དམངས་གཙོ་འཛོམས་ཡས་ཀྱི་མཛད་རིམ་དེ་ཡག་པོ་ཞེ་དྲག་བྱུང་སོང། དེའི་ནང་ལོགས་ལ་ཉི་ཧོང་བ་མི་མང་པོ་ཞིག་ཡོད་དུས་ཙམ་པ་ང་ཚོ་ཉི་ཧོང་སྐད་ནང་ལོགས་ལ་ཡིན་པ་རེད་ནའི་དམངས་གཙོ་གི་འཕེལ་རྒྱས་འདི་སྐོར་ལ་ཁོ་རང་ཚོ་ལ་ཡར་ང་ཚོ་འགྲེལ་བཤད་ཞིག་བྱས་ཡོད་པ་རེད། དེའི་ནང་ལོགས་ནས་ཉི་ཧོང་བ་མང་པོ་ཞིག་ཡོང། བོད་པའི་གི་བཙན་བྱོལ་ནང་ལོགས་ལ་དམངས་གཙོ་གི་འཕེལ་རིམ་དེའི་ཐོག་ལ་ད་ལྟ་བར་དུ་ཞེ་དྲག་གོ་མ་མྱོང། ད་རེས་དེ་དེ་འདྲའི་གོ་སྐབས་ཅིག་རག་པ་དེ་དཔེ་ཡག་པོ་ཞེ་དྲག་བྱུང་སོང། སྐྱབས་མགོན་རིན་པོ་ཆེ་དེ་འདྲའི་གི་གསོལ་སྩལ་གནང་བོད་པ་ཚོ་གིས་ཨ་ནི་ཅིག་བོད་ནང་ལོགས་ལ་མེད་པ་དེ་ད་དེ་ཕྱི་ཡི་རྒྱལ་ཁབ་ནང་ལོགས་ལ་འཛམ་བུ་གླིང་ནང་ལོགས་བོད་མི་ཚང་མ་ཁ་འཐོར་བསྡད་ཡོད་དེ། ཡིན་ནའི་དེའི་དམངས་གཙོའི་ལམ་ལུགས་དེ་རྣམ་པ་ཚོ་གིས་ཡག་པོ་ཅིག་བེད་སྤྱོད་བཏང་ནས་ཤར་བསྐྱོད་བྱས་ནས་འགྲོ་ཐུབ་པ་དེ་དཔེ། ཡག་པོ་རེད་རྗེས་སུ་ཡོད་ན་མི་ཕངས་པར་མིག་དཔེ་ལྡན་པ་ཞིག་འདུག་ཟེར། དེ་འདྲ་བྱས་ཁོ་རང་ཚོ་བསྔགས་བརྗོད་གནང་གི་འདུག་ལགས་འོང་དེ་ཡིན་ཙང་དམངས་གཙོའི་གི་དུས་ཆེན་དེ་ང་ཚོས་སྲུང་བརྩི་ཞུ་ཡས་དེ་ཡག་པོ་ཞེ་དྲག་བྱུང་སོང་ལགས་འོང། གོང་དུ་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་རོབ་ཙམ་གསུངས་པ་བཞིན་ཉི་ཧོང་ནང་གི་དམངས་གཙོའི་དུས་དྲན་སྲུང་བརྩི་སྐབས་ཉི་ཧོང་གི་ཅི་པཱ Institute of Technology། འཕྲུལ་རིག་སློབ་གཉེར་ཁང་ནང་སློབ་གཉེར་གནང་མཁན་གྱི་བོད་རིགས་སློབ་མ་དང། སློབ་མ་ཟུར་བ་རྣམས་ཀྱིས་བོད་དོན་དང་བོད་པའི་སྤྱི་ཚོགས་ཀྱི་ཞབས་འདེགས་ཀྱི་ཆེད་ཚོགས་པ་ཞིག་གསར་བཙུགས་གནང་བའི་སྐོར་སྙན་སེང་དང་སྦྲགས་དོན་གནད་དེའི་ཆེད་ཚོགས་པ་དེས་རྒྱ་གར་ནང་ཡོད་པའི་སློབ་ཕྲུག་གཉིས་ཀྱི་ཤེས་ཡོན་རོགས་རམ་ཆེད་ཆེས་ཐོག་མའི་དངུལ་འཛིན་ཞིག་ཀྱང་ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་ལ་ཕུལ་ཡོད་པ་རེད་འདུག། འདིའི་སྐོར་ཉི་ཧོང་གི་ཅི་པཱ་འཕྲུལ་རིག་སློབ་གཉེར་ཁང་གི་སློབ་ཟུར་དང་དེང་སྐབས་ཉི་ཧོང་གི་ཚོང་གཉེར་ལས་ཁང་ཞིག་ནང་ཕྱག་ལས་གནང་མཁན་བསྟན་འཛིན་དོན་ལྡན་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་གི་འདུག། ང་ཚོ་ད་ལྟ་དེ་ལོ་ལྟར་རེ་བཞིན་བོད་པའི་སློབ་ཕྲུག་གཉིས་ལ་ཡ། སྦྱིན་བདག་བྱེད་ཡག Project དེ་ཡ་ད་ལོ་ལོ་ནས་འགོ་བཙུགས་པ་ཡིན། སྤྱི་བཏང་ང་ཚོ་ད་ལྟ་དེ་བོད་པའི་སློབ་ཕྲུག་གཉིས་ལ་ཡང་སྦྱིན་བདག་བྱེད་ཀྱི། དམིགས་ཡུལ་གཙོ་བོ་དེ་ག་རེ་ཡིན་ལབ་པ་ཡིན་ན་ཡང་ང་ཚོ་ད་ལྟ་དེ་ཉི་ཧོང་ལ་ཡོད་པའི་ཅི་པ་མཐོ་སློབ་ནང་ལ་ཡོད་པའི་སློབ་སྦྱོང་བྱེད་བཞིན་པའི་བོད་པའི་སློབ་ཕྲུག་དང་ད་ག་ནང་བཞིན་གྱི་ཅི་པ་མཐོ་སློབ་ནས་ཐོན་བྱས་ཉི་ཧོང་སྤྱི་ཚོགས་ནང་ལ་ལས་ཀ་བྱེད་བཞིན་ནས་དེ་འདྲ་གི་ཡོད་རེད། ང་རང་ཚོའི་ཕན་ཚུན་ཡང་གྲོས་བསྡུར་བྱས་བྱས་མ་འོངས་པ་བོད་མི་སྒྲིག་འཛུགས་དང་བོད་པའི་སྤྱི་ཚོགས་ལ་ཡང་ག་འདྲ་ཅིག་ཕན་ཐོགས་ན་ཡག་པོ་འདུག་བྱས་བྱས་འདུག་གྲོས་བསྡུར་བྱེད་དུས་བསམ་པ་ལ་ཡང།

ནི་ད་ག་ནང་བཞིན་གྱི་ཡ། འདི་དང་འདི་འདྲ་ཟེར་ཨ་ནི་ང་ཚོས་ཀྱི། མ་འོངས་པ། བོད་པའི་སྤྱི་ཚོགས་ལ་ཡ་ག་འདྲའི་ཞིག་ཞབས་འདེགས་ཞུ་དགོས་འདུག་བོད་པའི་སྒྲིག་འཛུགས་ལ་ཡ་ག་འདྲའི་ཞིག་ཞབས་འདེགས་ཞུ་དགོས་འདུག་དེ་འདྲའི་ཡ་དམིགས་ཡུལ་དེ་འདྲའི་ཡོད། ད་ལྟའི་ཆར་གོང་ཞུས། ཉི་ཧོང་གི། ཅི་པ། འཕྲུལ་རིག་སློབ་གཉེར་ཁང་དེའི་ནང། བོད་རིགས་སློབ་གཉེར་གནང་བཞིན་པའི་སློབ་ཕྲུག་གྲངས་དྲུག་ཡོད་པ་དང། འཕྲུལ་རིག་སློབ་གཉེར་ཁང་དེ་ནས་སློབ་ཐོན་དང། ཉི་ཧོང་གི། ཚོང་གཉེར་ལས་ཁང་ཁག་ནང་ཕྱག་ལས་གནང་མཁན་སློབ་ཟུར་བ་གྲངས་བརྒྱད་ཡོད་པ་རེད་འདུག། ད་ལྟ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ཆེད་སྒྲིག་གི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན། སྙན་སྒྲོན་ཞུ་མཁན་བཀྲས་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་ནང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་སྤྱི་ཟླ་དགུ་པའི་ཚེས་དགུ་དང་བཅུ་ཉིན་གཉིས་རིང་རྒྱ་གར་གྱི་གཙོ་སྐྱོང་འོག་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའམ G-20 དབུ་ཁྲིད་རྣམས་ཀྱི་ལྷན་ཚོགས་དེ་བཞིན་མཇུག་སྒྲིལ་གནང་ཡོད་པ་དང་ལྷན་ཚོགས་དེའི་ཐོག་གྲོས་ཆོད་གལ་ཆེ་མང་པོ་བཞག་ཐུབ་པ་ནི་རྒྱ་གར་གྱིས་ལྷན་ཚོགས་འདིའི་ཚོགས་གཙོའི་ཐུགས་འགན་བཞེས་རིང་གི་གྲུབ་འབྲས་གལ་ཆེ་ཞིག་ཏུ་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་སྟབས་དེའི་ཐད་རྒྱལ་སྤྱིའི་འབྲེལ་ལམ་ཐད་དཔྱད་བརྗོད་པ་བསྟན་འཛིན་དབང་ཕྱུག་ལགས་ཀྱི་ལྷན་དུ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལས་རིམ་འདི་ཐོག་ལ་ཡ། ཕྱི་ཟླ་དགུ་པའི་ཚེས་པ་དགུ་དང་བཅུ་ཉིན་གྲངས་གཉིས་ཀྱི་རིང་ལ་རྒྱ་གར་རྒྱལ་ས་ལྡི་ལི་ལ་ཡ། ནི། འཛམ་གླིང་དཔལ་འབྱོར་ཡར་ཐོན་གྱི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཚོགས་འདུ་འདི

མཐའ་མའི་ཚོགས་འདུ་ཅིག་ཚོགས་གནང་གིས་བྱས་གསུངས་པ་རེད། ད་ལྟ་ཚོགས་འདུ་དེའི་ཐོག་ལ་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ར་ཤི་ཡའི་སྲིད་འཛིན་ད་ལྟ Vladimir Putin བཅར་ཡོད་མ་རེད། ཡིན་ནའི་ཚོགས་འདུ་གི་གྲུབ་འབྲས། ཚོགས་འདུ་ནང་ལོགས་ལ་ཡང་ད་རེས་ཨ་མི་རི་ཀ་དང། དབྱིན་ཇི། ད་ག་ནང་བཞིན་ཡོ་རོབ་མཐུན་ཚོགས། ལྷག་པར་དུ་ཨ་ཧྥི་རི་ཀའི་སྤྱི་མཐུན་ཚོགས་པ་ད།

ཐུགས་འགན་བཞེས་པའི་སྐབས་ཀྱི་ཚོགས་འདུ་དེ་ག་འདྲའི་རིགས་བྱུང་སོང་དགོངས་ཀྱི་འདུག། ལགས་སོ་རྒན་ལགས་ཐུགས་རྗེ་གནང་ད་ད་རེས་དེ་ལྟར་ང་ཚོ་རྒྱ་གར་གྱི་ནང་ལ་འཚོགས་པ་ཡི་ད་དེ་རིང་ང་ཚོ་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ག་ད་ད་ཚོགས་འདུ་དེ་ད་རེས་ག་འདྲ་ད་ག་ད་རྒྱ་གར་གྱི་གོ་སྒྲིག་བྱས་ཡིན་ན་ཡ་ག་ད་ཡང་མིན་ན་དེ་ད་རྒྱ་གར་གྱི་གྲ་སྒྲིག་བྱས་བ་ནང་ལྟར་གྱི་ག་ལ་གང་འཚམ་ད་དེ་ག་ལོ་ང་ཚོ་ག་ད་ཚགས་ཚུད་པོ་ཞིག་ག་ད་འགྲོ་ཡོད་པའི་དེ་རིགས་ག་ད་ད་འགྲེལ་བཤད་རོགས་ཞུ་ད་དེ་བྱས་ལ་ག་ད་ད་གནས་ཚུལ་ཡེ་ཤུ་ག་ད་མང་ཆེ་བ་ཡི་ག་ད་ཁ་གཅིག་གྲག་གི་དེ་ག་ད་འགྲེལ་བཤད་ཅིག་བརྒྱབ་བསྡད་ཡོད་རེད། ད་དེ་ཡང་རྡོག་རྡོག་བཤད་ན་ག་ད་ད་རེས་དེ་ད་རྒྱ་གར་ཁོ་རང་གི་དེ་རིགས་ད་ཚོགས་འདུ་གི་ནང་ལ་ད་དེ་འདྲའི། བྱས་རྗེས་ཀྱི་བཟོ་འདྲ་ཡིན་དང་ཡང་མིན་ཁོ་རང་ཚོའི་ངོས་ནས་དེ་འདྲ་ཡིན་ད་གང་ད་ཕེད་ཅིག་གང་ད་ཅིག་ཁ་ལོ་ང་ཚོ་ཡིད་ཐག་ཆོད་བཟོ་འདྲ་ཞིག་གང་ད་ད་བྱེད་ཐུབ་པས་དེ་རིང་རེ་བ་ཞེ་པོ་བརྒྱབ་ཡོད་རེད་པ་འོ་དེ་རྒྱབ་བ་ནང་ལྟར་གྱི་ཡ་ནི་ད་གང་ད་ད་རེས་ཚོགས་འདུ་གི་ནང་ལ་གང་ད་རྒྱལ་ཁབ་ཉི་ཤུ་ཚང་མ་ཡིས་དེ་རིང་ཁས་ལེན་བྱེད་ཐུབ་པས་དེ་འདྲ་གི་བྱས་རྗེས་བྱས་རྗེས་ཀྱི་བཟོ་འདྲ་གང་ད་གལ་ཆེ་བོ་ཅིག་བཞག་ཐུབ་ཡོད་རེད་པ་ཨ་ནི་ད་དེ་ལས་ཡང་གལ་ཆེ་དེ་ད་ད་ནི་དེ་ད་རྒྱ་གར་གྱི་ངོས་ནས་དེ་ད་ང་ཚོ་ཨ་ཧྥི་རི་ཀ་དེ་ད་སྤྱི་མཐུན་ཚོགས་པ་ལ་འོ་རེམ་དེ་ད་ཨ་ཧྥི་རི་ཀ་སྤྱི་མཐུན་ཚོགས་པ་གི་ནང་ལ་ཡེ་རྒྱུག་དེ་རིང་གང་ད་ཨ་ཧྥི་རི་ཀ་གི་རྒྱལ་ཁབ་ལྔ་བཅུ་ང་ལྔ་གི་དེ་རེས་ད་གང་ད་སྐུ་ཚབ་གལ་ཆེ་བོ་ཞེ་པོ་ཞིག་ད་ད་རེས་ད་ད་ང་ཚོ་དེ་ད་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་ཚོགས་པ་འདི་ལ་ད་ད་ཅིག་ཡར་བཅུག་ཐུབ་ཡོད་རེད་པ་འོ་དེ་གང་ད་ད་ད་རེས་རྒྱ་གར་ལ་ཞེ་པོ་ཞིག་རྒྱ་གར་ཡང་མིན་དེ་གང་ད་ད་གང་ད་ད་ག་ལ་ང་ཚོ་རྒྱ་གར་གྱི་ངོས་ནས་ཞེ་པོ་ཞིག་ག་ད་བྱེད་ཐུབ་ཡོད་དེ་འདྲའི་ག་ད་ད་ད་དེ་བྱས་ལ་དེ་བྱས་རྒྱ་ཡ་ད་ད་ལོ་ཤོར་ནས་ག་ད་ད་རེས་ང་ཚོ་འདི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ག་ད་ཚོགས་པ་དེ་ག་ད་འཕེལ་རིམ་གྱི་ཁྲོད་ནས་ད་དེ་འདྲའི་གང་ད་ང་ཚོ་ག་ལོ་ད་ལོ་རྒྱུས་འདྲ་བོ་གལ་ཆེ་བོ་ཞེ་པོ་ཞིག་ག་ད་ད་ད་རེས་རྒྱ་གར་གྱི་ངོས་ནས་ག་ད་ད་གང་ད་ད་ཟས་སྐྱོར་ལ་བྱས་ད་ལོ་ཤོར་ནས་གང་ད། སྟོབས་ཆེན་རྒྱལ་ཁབ་ཉི་ཤུ་དེ་གང་ལྟར་ཨ་ཧྥེ་རི་ཁ་དེ་གང་ལྟར་ཕེབས་ནས་འཛུགས་ཐུབ་པས་ད་ནི་ཨ་ཧྥེ་རི་ཁའི་སྐུ་ཚབ་དེ་གང་ལྟར་རྒྱ་གར་གྱི་ད་གང་ལྟར་གང་ལྟར་དཀའ་ལས་ཞེ་པོ་བརྒྱབ་བྱས་བཅུག་འདུག་རེད་པ་འོ་དེ་འདྲ་སོང་ཙང་ད་གང་ལྟར་ད་རེས་དེ་ལྟར་རྒྱ་གར་ཁོ་རང་གི་ངོས་ནས་ད་དཀའ་ལས་བརྒྱབ་བ་ནང་ལྟར་འཆར་གཞི་བཏིང་བ་ནང་ལྟར་ཡང་མིན་ན་གྲ་སྒྲིག་བྱས་བ་ནང་ལྟར་གྱི་ད་དེ་གང་ལྟར་ཞེ་པོ་ཞིག་གང་ལྟར་ཚགས་ཚུད་འགྲོ་ཡོད་དེ་འདྲའི་གང་ལྟར་ད་ད་དེ་ཟེར་འགྲེལ་བཤད་ཅིག་བརྒྱབ་བསྡད་ཡོད་རེད་དམིགས་སུ་བཀར་བྱས་ད་ད་རེས་དེ་ལྟར G20 གི་ད་གང་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་ཚོགས་འདུ་དེ་དང་འབྲེལ་བའི་ཐོག་ནས་ད་གང་ལྟར་རྒྱ་གར་གྱི་ངོས་ནས་ག་ད་ཕྱིའི་རྒྱལ་ཁབ་མཉམ་དུ་འབྲེལ་བ་བཞག་དང་ག་ལ་ཡར་རྒྱས་ཞེ་པོ་འགྲོ་ཡ་ཡང་མིན་ན་རྒྱ་གར་རང་ཉིད་ཀྱི་མིང་དེ་ག་ད་ད་འཛམ་གླིང་སྡིངས་ཆའི་སྒང་ལ་ག་ལ་གང་འཚམ་ཞིག་ད་ག་ད་ཁ་ལ་ང་ཚོ་ད་ག་ད་སླེབས་ཡོད་པས་དེ་རིགས་ཀྱི་འགྲེལ་བཤད་ད་དེ་བྱ་ཅིག་བརྒྱབ་བསྡད་ཡོད་རེད་འོ་དེ་འདྲ་ཡིན་ཙང་ད་རེས་དེ་འདྲ་ད་ག་ད་རྒྱ་གར་ནང་ལ་འཚོགས་པའི་དེ་འདྲ་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཚོགས་འདུ་དེ་ག་ལ་གང་འཚམ་ཚགས་ཚུད་ཞེ་པོ་འགྲོ་ཡོད་དེ་འདྲས་ག་ད་ད་དེ་ཟེར་འགྲེལ་བཤད་བརྒྱབ་བསྡད་འདུག་ལགས་སོ་རྒན་ལགས། བློ་ལ་ཟེར་དེ་འདྲ། ཨ་ཧྥི་རི་ཀའི་སྤྱི་མཐུན་གྱི་སྒྲིག་འཛུགས་འདིས། ད་ལྟ་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་འདི་ནང་ལ་ཡ་ད་ཚོགས་ཞུགས་བྱེད་ཐུབ་པ་འདི་གི་གནད་འགག་རེད་ག་རེ་ཡོད་འདི་གནད་འགག་ག་རེ་ག་རེ་འདུག་རེད་འཛམ་བུ་གླིང་ནང་ལ་ཡ། རེད་རེད་ག་རེ་ད་སྤྱིར་བཏང་དེ་ལྟར་ང་ཚོ་འཛམ་གླིང་གི་ནང་ལ་ད་དེ་རིང་ང་ཚོ་ག་ད་དཔལ་འབྱོར་གྱི་ཆེད་དུ་ཡིན་ནའང་རེད་ཡང་མིན་ག་ད་དེ་རེ་ད་བདེ་འཇགས་ཀྱི་ཆེད་དུ་ཡང་མིན་ན་ག་ད་ད་ང་ཚོ་གང་ལྟར་ད་དམིགས་ཡུལ་འདྲ་མི་འདྲ་གི་ཆེད་དུ་དེ་རིགས་ཀྱི་ཚོགས་པ་བཟོ་འདྲ་མང་པོ་ཞེ་བོ་ཞིག་གང་ལྟར་ཅིག་ཡོད་རེད། འོ་ད་ཡིན་ན་དེ་ཚོ་གི་ཚོགས་པ་གི་ནང་ལོག་ལ་ད་ད་དྲི་ང་ཚོ། ཏོག་ཙམ་གང་ལྟར་རྒྱལ་ཁབ་སྟོབས་ཆུང་བ་ཡིན་དང་ཡང་མིན་ཏོག་ཙམ་གང་ལྟར་རྒྱལ་ཁབ་དཔལ་འབྱོར་ཏོག་ཙམ་སྐྱོ་བ་དེ་ཚོ་ཚུད་ཞེ་པོ་ཁག་པོ་ཅིག་ཆགས་བསྡད་ཡོད་རེད་ཨ་ནི་དམིགས་སུ་བཀར་བྱས་ད་ད་ད་ང་ཚོ་ཨ་ཧྥི་རི་ཀ་འདྲ་བོ་ཆ་བཞག་པ་ན་གང་ལྟར་ད་དེའི་ཆེད་ལ་གང་ལྟར་ད་དཔལ་འབྱོར་བདེ་འཇགས་འཕྲོད་བསྟེན་གང་ཅིའི་ཐད་ནས་གང་ལྟར་ད་གླིང་ཆེན་སྐྱོ་ཤོས་འདྲ་བོ་ཅིག་གང་ལྟར་ཅིག་བརྩིས་བསྡད་ཡོད་རེད་འོ་འོ་དེ་འདྲའི་སྐབས་སུ་ཨ་ནི་ད་ད་རེས་དེ་ན་ད་ཨ་ཧྥི་རི་ཀ་གི་གང་ལྟར་སྤྱི་མཐུན་ཚོགས་པ་དེ་ད་དེའི་ད་ད།

རྒྱ་གར་གྱི་དེ་ལ་ང་ཚོ་ནང་ད་ཚོགས་འདུ་འཚོགས་པ་ཡིན་ན་ར་ད་དེ་ལ་ང་ཚོ་འཛམ་གླིང་རྒྱལ་སྤྱི་གི་དེ་རུ་ད་གནད་དོན་མང་པོ་ལ་དེ་འདྲ་ཡི་ད་ཁོང་ཚོ་གྲོས་བསྡུར་དང་ཚོགས་འདུ་བྱེད་རུང་ཨ་ནི་ད། གྲོས་བསྡུར་བྱེད་ཡུལ་སྐབས་སུ་ན་ད་ཕའི་འགན་འཁུར་མཁན་གཙོ་བོ་རུ་ད་ང་ཚོ་རྒྱ་གར་ཡིན་ན་རེད་ད་རྒྱ་གར་གྱི་སྲིད་བློན་མུ་དྷི་འདྲ་བོ་དེ་ཆགས་བསྡད་ཡོད་རེད་ཨོ་དེ་འདྲ་ཀྱིས་མ་ནི་ད་གང་ལྟར། སྡིངས་ཆ་དེ་འདྲའི་གལ་ཆེན་པོ་ཀྱིས་མ་རེད་ཨ་ནི་མུ་དྷི་དང་ཞི་ཅིང་ཕིང་འགྲན་བསྡུར་བཏང་ཉེར་ར་ཆགས་བསྡད་ཡོད་ར་ཨ་ནི་དེ་འདྲ་ཀྱིས་མ་བྱས་ན་ཨ་ནི་མུ་དྷི་འདིས་སུ་ད་ལོག་ཁ་ཆགས་ཡ་ཨ་ནི་དཔེར་ན་ཆ་བཞག་ན་ད་ལྟ་ང་ཚོ། ད་རེས་ད་ལྟ་རྒྱ་གར་གྱི་ནང་ད་ཨ་ཧྥི་རི་ཀ་སྤྱི་མཐུན་ཚོགས་པ་དེ་དེ་ད་ད་དེ། སྟོབས་ཆེན་རྒྱལ་ཁབ་ཉི་ཤུ་ནང་ལ་བཅུག་ཐུབ་བས་ད་ག་ར་ཡིན་ད་གང་ལྟར། ད་ག་ལ་ཉེ་རེད་གང་ལྟར་ད་འཛམ་གླིང་ལྷོ་གི་རྒྱལ་ཁབ་དེ་ཚོ་ཡི་ད་དེ་ཟམ་པ་འདྲ་བོ་ཡང་མིན་ན་འགན་འཁུར་མཁན་འདྲ་བོ་ཅིག་གང་ལྟར་ད་ད་རེས་ཀྱི་ད་གང་ལྟར་ཚན་ཆུ་རོ་ཆགས་བསྡད་ཡོད་རེད་པ་འོ་དེ་གང་ལྟར་ད་ག་རེ་ཟ་རྒྱལ་ཁབ་འཛམ་གླིང་ལྷོ་གི་རྒྱལ་ཁབ་དེ་འགན་འཁུར་ཡས་སྒང་ལ་དེ་ད་རྒྱ་ནག་གི་ཡང་དེ་འདྲ་ཅིག་གང་ལྟར་ཅིག་ཁོ་རང་ཐབས་ཤེས་བྱས་བསྡད་ཡོད་རེད་པ་འོ་དེ་འདྲ་གི་མ་ནི་ད་གང་ལྟར་ད་རེས་ཞི་ཅིང་ཕིང་དེ་གང་ལྟར་དེ་འོ་གཙོ་བོ་འདྲ་ཅིག་གང་ལྟར་རྩ་བ་ཉིད་ནས་གང་ལྟར་ཅིག་ཆགས་ཀྱི་ཡོད་མ་རེད་པ་འོ་དེ་འདྲ་ལ་བརྟེན་བྱས་ནི་ཨ་ནི་ཁོ་རང་མ་ཡོང་བ་ཙམ་ཞིག་མ་གཏོགས་གཞན་མ་དེ་ད་རྒྱ་ནག་གི་ནང་ལ་ད་དེ་འདྲའི་དཔལ་འབྱོར་གི་དཀའ་ངལ་ཆབ་སྲིད་ཀྱི་ཉོག་དྲ་ནི་དེ་འདྲ་ཅིག་ལ་བརྟེན་བྱས་ཕལ་ཆེར་ད། སྤྱིར་བཏང་དུ་དེ་འདྲའི་དཀའ་ངལ་ཡོད་རེད་དེ་ཡིན་ན་དེ་འདྲ་ཞིག་ལ་བརྟེན་ཅིག་ཁོ་མ་ཡོང་བ་ད་ཕལ་ཆེར་ང་རང་དེར་རྩ་བ་ཉིད་ནས་ཅིག་གང་ལྟར་ཡོད་མ་རེད་ཟེར་འདུག་རོགས་ཨ་ནི་ད་དེ་ལས་ཡང་གལ་ཆེ་ད་ད་རེས་ད་ལྟ་ཞི་ཅིང་ཕིང་མ་ཡོང་བ་ད་ག་རང་གིས་ད་གང་ལྟར་ད་ད་རང་གིས་ད་ད་རྒྱ་གར་དང་རྒྱ་ནག་གི་འབྲེལ་བ་དེ་ཞེ་པོ་ཞིག་ཚད་དམའ་བོ་ཞིག་སྒང་ལ་བསྡད་འོ་ད་གསལ་བོ་གསལ་རྐྱང་འདྲ་བོ་ཅིག་ཆགས་བསྡད་འདུག་ལགས་སོ་རྒན་ལགས། ད་ལྟ་དེ་ད་ལྟ་དཔེར་ན་ཁྱེད་རང་ད་ལྟ་རྒྱ་ནག་དང་རྒྱ་གར་གྱི་འགྲན་བསྡུར་སྐོར་གསུངས་ཡོང་དུས་ཙམ་པ་རྒྱ་གར་དང།

མེ་འཁོར་ལྕགས་ལམ་ཡིན་ན་ཡང་ཡང་མ་གྲུ་གཟིངས་ཀྱི་དེར་ལམ་པ་དེ་ཡི་སྐོར་ལ་དང་པོ་མ་བཤད་ཀྱི་སྔོན་ལ་ད་དང་པོ་ང་ཚོ་གལ་ཆེ་ཤོས་དེ་ག་རེ་གོ་ཚུལ་བ་ན་ད་ད་རེས་ད་ལྟ་རྒྱ་གར་གི་ནང་ལ་འཚོགས་པའི་དེར་གང་ལྟར་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་ཚོགས་འདུ་དེ་གང་ལྟར་ཨ་རིས་བྱས་ནས་གང་ལྟར་གོ་སྐབས་ཞེ་པོ་ཞིག་གང་ལྟར་མཐོང་བས་ད་དེ་གོ་སྐབས་ག་རེ་མཐོང་ལབ་ན་ཨ་ནི་ད་ད་རེས་ཀྱི་ཚོགས་འདུ་དེ་བརྒྱུད་བྱས་ཨ་ནི་གང་ལྟར་ཨ་རིས་བྱས་ནས་རྒྱ་གར་དེ་ཏིས་གང་ལྟར་ད་ཏིས་གང་ལྟར་འབུར་དུ་ཐོན་ཞིག་བཟོ་ཡ་ཡང་མིན་ན་རྒྱ་གར་དེ་ཏིས།

ཆབ་སྲིད་ཀྱི་གང་ལྟར་ང་ཚོ་ད་ཐབས་བྱུས་ཞིག་ལ་གཞིགས་བྱས་ད་རེས་དེ་ལ་རྒྱ་ཨ་རིས་བྱས་ནས་ཨཱ་ད་རེས་ད་རྒྱ་གར་གྱི་འཚོགས་པའི་གང་ལྟར་ད་ད་ད་དེ་ཁར་ས་རྒྱ་གར་གྱིས་གོ་སྒྲིག་བྱས་དེ་རེད་ད་ང་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གྱི་ཚོགས་འདུ་ལ་ཞེ་པོ་རྒྱབ་སྐྱོར་བྱས་དཔེར་ན་ད་ཁ་སང་དུ་རྒྱ་གར་གྱིས་བྱས་ནས་དེ་འདྲས་ང་ཚོ་ཁར་ས་ད་དེ་ད་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གྱི་ད་ད་སྲིད་འཛིན་སྲིད་བློན་ལ་དེ་འདྲས་ཀྱི་ད་ང་ཚོ་བརྟན་བཞུགས་ཀྱི

ཚོགས་འདུ་དེ་དང་འབྲེལ་བའི་ཐོག་ནས་ཁོང་ཚོས་ད་ལྟ་ར་ཤི་ཡའི་དང་ཡུཀ་རེན་གྱི་དམག་དེ་སྒང་ལ་དེ་འདྲ་གི་གྲོས་གཞི་ཅིག་བཞག་ཡོད་རེད་ཨ་ད་ཡིན་ན་ད་རེས་དེ་གི་གྲོས་གཞི་དེ་ཁོ་རང་གི་ངོ་བོ་ལ་བལྟ་བ་ན་ཨ་ནི་དེ་གི་གྲོས་གཞི་དེ་གི་སྤྱིར་བཏང་ད་ལྟ་ཨ་རི་ཡིན་ན་རེད་ད་ལྟ་ནུབ་ཕྱོགས་རྒྱལ་ཁབ་ཀྱི་དེ་འདྲའི་བསམ་པ་ནང་ལྟར་ཅིག་རྩ་བ་ནས་བཞག་མ་རྡོག་རྡོག་བཤད་ན་གང་ལྟར་ཁོང་ཚོ་གི་འདོད་པ་ནང་ལྟར་གྱི་དེ་འདྲའི་གྲོས་གཞི་ཅིག་རྩ་བ་ཉིད་ནས་ཡོད་མ་རེད་དེ་ཡིན་ན་གང་ལྟར་ཁོང་ཚོས་བྱས་ནས་དེ་གི་གྲོས་གཞི་དེ་ལ་རྒྱབ་སྐྱོར་མཐའ་གཅིག་ཏུ་བྱས་ཡོད་རེད་ཨོ་དེ་གི་ཤུགས་ལ་གང་ལྟར་ད་ལྟའི་ཆར་ཨ་རིས་བྱས་ནས་གང་ལྟར་རྒྱ་གར་དེ་ཞེ་པོ་ཞིག་དམིགས་སུ་གང་ལྟར་ཡག་པོ་བཟོ་ཡང་མིན་ན་གང་ལྟར་རྒྱ་གར་དེ་རྒྱ་ནག་ལ་ཕར་ཁ་གཏད་བཅག་ཐུབ་མཁན་བཟོ་ཐུབ་པ་བྱས་ཡོད་རེད་ཨོ་དེ་འདྲ་གནད་འགག་ཅིག་ལ་གཞིགས་བྱས་ད་རེས་ད་ད་ཚོགས་འདུ་དེ་ལ་ཞེ་པོ་རྒྱབ་སྐྱོར་བྱས་ཡོད་རེད་ཨ་ནི་དེ་གི་མཉམ་དུ་ད་ད་རེས་ཚོགས་འདུ་ཁོ་རང་ལ་རྒྱབ་སྐྱོར་བྱེད་པ་ཙམ་མ་ཟད་ཨ་ནི་དེ་གི་ཐད་ནས་ད་ཨ་རི་གི་གོ་སྐབས་གལ་ཆེ་ཤོས་དེ་ག་རེ་བླངས་རེད་ཟེར་ན་ད་ད་རེས་ད་ད་ཚོགས་འདུ་ནང་ལ་གང་ལྟར་ང་ཚོ

དང་ཁ་ཆེ་ལུང་པ་ཨ་ནི་ཡུ་རོབ་དེ་གསུམ་བར་ལ་དེ་འདྲ་གི་འཕྲིན་ཡས་ཀྱི་ད་གང་ལྟར་འཁྱེར་ཐུབ་པའི་དེར་ང་ཚོ་ཁ་ལོ་ད་མེ་འཁོར་ལྕགས་ལམ་ལའོ་ཡང་དེ་འདྲའི་གང་ལྟར་གྲུ་གཟིངས་འགྲོ་ས་ཡི་ལམ་པ་ཅིག་གང་ལྟར་བཟོ་གི་ཡིན་ལ་ཡང་དེ་འདྲའི་གང་ལྟར་ཁོ་ཚོ་གི་ད་ལས་འཆར་གལ་ཆེན་པོ་བཏིང་ཡོད་རེད་པ་འོ་དེ་ལས་འཆར་བཏིང་བ་ཙམ་མ་ཚད་ག་ལ་གང་འཚམ་ད་ད་རེས་ལེགས་འགྲུབ་བྱུང་རྒྱུ་འདྲ་ཆགས་བསྡད་ཡོད་རེད་པ་འོ་དེ་གི་ད་རྡོག་རྡོག་དེ་གི་ལས་འཆར་དེ་གི་གང་ལྟར། ཁ་ལོ་ང་ཚོ་ཕའི་མིག་དེར་ས་གཙོ་བོ་ཡིན་ན་མི་ཐ་ད་ད་དེ་འདྲ་ཞི་ཅིང་ཕིང་གིས་ད་ད་ང་ཚོ་རྒྱུད་གཅིག་ལམ་གཅིག་གི་དུས་དེ་ཆགས་བསྡད་ད་ཞི་ཅིང་ཕིང་གི་རྒྱུད་གཅིག་ལམ་གཅིག་གི་ད་དཔལ་འབྱོར་གྱི་ད་ད་ལས་འཆར་གྱི་ངོ་བོ་དག་རང་ཆགས་བསྡད་ད་ང་ཚོ་འཛུགས་སྐྲུན་བྱས་ཁོ་རང་རེད་ད་ང་ཚོ་ཕ་ཚོ་མེ་འཁོར་ལྕགས་ལམ་ཡིན་ནའང་རེད་ཡང་མིན་ང་ཚོ་དེ་འདྲའི་ད་ཁ་ལོ་ད་གྲུ་ཁ་གྲུ་ཁ་གསར་རྒྱག་ཁ་ཡི་འདྲ་བོ་དང། ད་ལྟ་ང་ཚོ་གནམ་ཐང་ཀྱང་དེ་འདྲ་རུ་ཆགས་བསྡད་ཡོད་རེད་བ་འོ་དེ་ལ་གང་ལྟར་ཐད་ཀར་ཕར། ཏེ་ཏེ་ཕར་ད་ང་ཚོ་འགྲན་བསྡུར་དང་ཡང་མིན་འདི་གང་ལྟར་ད་ཕེབས་དེ་ད་དཔེར་ན་ད་དེ་ཞི་ཅིན་ཕིང་གིས་དེ་ད་རྒྱལ་སྤྱིའི་ལམ་སྟེགས་ཀྱི་དེ་དཔལ་འབྱོར་སྟེགས་ཀྱི་དེ་ད་ཁ་ཤས་ལུང་པ་ན་གང་ལ་གང་འཚམ་གྱི་ཕིན་ན་ལ་ཤུགས་རྐྱེན་ལས་ཡང་མིན་ད་ཕིན་ན་ལ་གང་ལ་གང་འཚམ་དེ་ལས་ཆ་འགྲོ་ཡོད་རེད་བ་འོ་དེ་བཀག་འགོག་ཡི་ཆེད་དུ་ཨ་ནི་ད་ད་ལའི་ག་ད་ཨ་རི། ཨ་ནི་ཡུ་རོབ་རྒྱ་གར་ད་ལྟ་ཁ་ཆེ་ཁོང་ཚོ་དེ་གང་ལ་ཤུགས་རྒྱབ་རོགས་ཨ་ནི་ཤུགས་རྒྱོབ་བ་ན་ད་གི་དེ་གང་ལ་གང་འཚམ་ད་གང་ད་ཚང་མ་ཁས་ལེན་བྱས་ར་བྱུང་ཡོད་ར་ཨ་ནི་དམིགས་བསལ་བཀའ་རྗེ་དཔལ་ལྡན་ད་གལ་ལ་སྔོན་ལ་ཞུས་པ་ནང་ལྟར་གི་ད་ད་ང་ཚོ Saudi Arabia འདྲ་བོ་ཆ་བཞག་ན་ཅི་ཅི་ཏང་དེ་ད་སྔོན་མ་ཨ་རི་ན་འཆམ་པོ་ཡོད་དེ་ན་དེ་ད Biden སྲིད་གཞུང་མཉམ་དུ་ཞེ་དྲག་འཆམ་པོ་ཡོད་མ་རེད་ད་དེ་དམིགས་བསལ་བཀའ་རྗེ་དེ་ད་གི་རྒྱལ་སྲས་དེ་དེ་གང་ད་ད་སྔོན་མ་ད་ཨ་རི་གི་དེ་རེ་གསར་འགོད་པ་བསད་པའི་དེ་རེ་རྙོག་དྲ་བརྟེན་ཅི་ཞེ་དྲག་འཆམ་པོ་ཡོད་མ་རེད་དེ་ཡིན་ན་ད་ད་ལེ་དེ་ལིག་དྲུག་ཆུན་ག་སུ་ད་དེ་གི་ཞེ་བོ་ཞིག་ཡ་མ་ཨ་ནི་དེ་གི་ཤུགས་ལ་ག་ད་ད་ལེ་དེ་ད་ཨ་རི་གི་ངོས་ནས།

དེ་དང་ཟུར་དུ་ད་ལྟ་ང་ཚོ་སྲིད་འཛིན་སྲིད་བློན་མང་པོ་ཞེ་བོ་ཞིག་གང་ལྟར་ཐུག་ཡོད་རེད་འོ་དེ་ཚོ་ཐུག་གི་སྐབས་སུ་ཡང་ད་གང་ལྟར། དེ་འདྲའི་ད་གང་ལྟར་མ་འོངས་པ་གང་ལྟར་ད་ཕྱོགས་གཉིས་ཆ་གི་ཆེད་དུ་གང་ལྟར་ལས་ཀ་བྱས་དེ་རིགས་ཀྱི་ད་འཆར་གཞི་བཟོ་དང་དེ་འདྲི་གང་ལྟར་བས་ཁོང་ཚོ་གི་ད་གང་ལྟར་གྲོས་བསྡུར་ཚོ་མང་པོ་ཞེ་བོ་ཞིག་ད་བྱས་ཡོད་རེད་བ་ད་ཡིན་ན་ད་ད་གང་ལྟར་རྡོག་རྡོག་གང་ལྟར་ང་ཚོ་ཐ་མ་དེ་གང་ལྟར་རྒྱལ་ཁབ་སོ་སོ་རང་གི་ཁེ་བཟང་དང་ཡང་མ་རྒྱལ་ཁབ་སོ་སོ་རང་གི་དེ་རེད་ད་ང་ཚོ་ཁ་ལོ་ད་ང་ཚོ་དཀར་ནག་གང་ལ་གནས་ཡི་སྐབས་སུ་ཨ་ནི་ད་གང་ད་དེ་ཡང་ཕན་ཚུན་བར་ལ་སྐྱོན་བརྗོད་བྱེད་ཡང་མ་ཡང་མ་ནི་ཕན་ཚུན་བར་ལ་དེ་འདྲའི་ང་ཚོ་ཁ་ལོ་ད་གང་ད་དེ་ཁག་དཀྲི་བྱེད་དེ་ཁོ་རང་ཞིང་ཡོང་དེ་རེད་པས་ན་ད་ད་ལས་ད་རྒྱ་གར་གྱི་ཚོགས་འདུ་དང་ད་འབྲེལ་ཡོད་ཐོག་ད་ང་ཚོ་དེ་ད་ཏུར་ཀི་གི་སྲིད་འཛིན་ད་ཨེར་དུ་ཀན་གྱི་ངོས་ནས་ཡང་ཕར་ཨ་རི་ལ་ལ་ཨིན་ད་ཨ་རི་སྲིད་འཛིན་བྷའི་ཌེན་ལ་སྐྱོན་བརྗོད་ཤུགས་ཆེ་བོ་ཞིག་ད་སྐྱོན་བརྗོད་ག་རེ་བྱེད་འདུག་ལབ་ན་ད་ད་གང་ད་དེ། ཨ་རིའི་ངོས་ནས་ད་ད་ཁ་སང་དུ་ད་ལྟ་དེ་ད་ད་ཁ་སང་སུའེ་ཌེན་དེ་ཕར་ནེ་ཊོ་ལ་འཛུལ་བའི་དེ་འདྲའི་ག་ད་གནད་ག་ཞུ་སྐབས་སུ་ད་ཏུར་ཀི་གི་དེ་བཀག་འགོག་བྱས་ཡོད་རུང་ཨ་ནི་དེ་ག་ད་ཏུར་ཀི་གིས་ག་ད་ད་བཀག་འགོག་བྱས་མ་ཡོང་ཟེར་ཨ་ནི་དེ་གི་ཚབ་ལ་ཨ་རིའི་ངོས་ནས་དེ་ད་ཨ་རིའི་གི་བཟོས་ཡོད་ཨེཕ་སིཀསྟིན་དེ་ད་ཏུར་ཀི་ལ་སྤྲད་ཡང་མིན་ན་ཨེཕ་སིཀསྟིན་བཟོ་བའི་གི་དེ་རེད་འཕྲུལ་ཆས་ཏུར་ཀི་ལ་སྤྲོད་ན་གི་དེ་འདྲའི་ཁས་ལེན་ཅིག་ཨ་རིའི་གིས་བྱས་ཡོད་པའི་དེ་རིང་ད་ད་གནས་ཚུལ་ཡོང་དེ་རེད་འོ་དེ་བྱས་བ་ནང་ལྟར་གི་ད་ད་བར་དུ་སྤྲད་མ་སོང་ཟེར་ཨ་ནི་དེ་ལ་བས་དེ།

མ་བཤད་ན་ཡག་ས་རེད་བ་ཨ་ནི་དེ་བཤད་དེ་གང་ལ་ད་གང་འདྲར་བཤད་འོ་ལ་ཁོང་ཚོ་ཞེ་བོ་ཞིག་གྲ་སྒྲིག་བྱེད་རེད་བ་འོ་དེ་འདྲའི་སྐབས་སུ་ཨ་ནི་བོད་པ་གི་གནད་དོན་དེ་དེའི་ནང་ལ་ཁུར་ཡོང་ན་ནི་དེ་ཧང་སངས་ཁག་པོ་ཆགས་ཏེ་ར་དེ་ག་རེ་ཟེར་ན་ག་ད་ད་ལྟ་གི་དུས་ཚོད་འདི་ལ་ད་ང་ཚོ་ཁ་ཡོད་ལག་ཡོད་གི་ཡང་མིན་ན་མིག་མཐོང་ལག་ཟིན་གི་ད་ང་ཚོ་བོད་པ་གི་གནད་དོན་དེ་ལས་གནད་དོན་ཞེ་ན་ཚ་བ་མང་པོ་ཞེ་བོ་ཞིག་ཡོང་ཐལ་དཔེར་ན་ད་ལྟ་ང་ཚོ་ར་ཤི་ཡ་ཡུག་རེན་དམག་དཔེར་ན་ད་ལི་ད་ད་ང་ཚོ་ད་ད་རྒྱ་གར་ནང་ལ་ཚོགས་པ་ཡི་ཚོགས་འདུ་ནང་ལ་ད་དེ་འདྲའི་དིས་གནད་དོན་དིས་ཁ་ལོ་ད་སྐད་ཆ་བཤད་ཡ་དིས་ཁག་པོ་ཡང་མིན་ན་ཁ་ད་རྒྱལ་ཁབ་ཉི་ཤུ་ཚང་མ་གཅིག་མཐུན་གི་དེ་རེད་ད་དིས་བསམ་ཚུལ་མ་ཡོང་སུ་ད་ར་ས་ད་ཐ་ད་ར་ཤན་ཡུག་རེན་ཆགས་དེ་ཡོད་རེད་བ་འོ་དིས་གང་ལ་ད་ཁོང་ཚོ་སྐད་ཆ་ག་འདྲ་ཤོད་ལ་ནི་དེ་འདྲི་གི་རྙོག་དྲ་བྱུང་དེ་ར་ཨ་ནི་དེ་ཙམ་མ་ར་ཤའི་ཡུག་རེན་དམག་ཙམ་མ་ཡིན་པ་ད་ད་ད་དིས་བླ་དཔལ་འབྱོར་གི་དཀའ་ངལ་ཞེ་བོ་ཞིག་འཕྲད་ཡོང་ར་ཨ་ནི་དེ་ཙམ་མ་ཡིན་པ་ད་ད་རྒྱ་ནག་དང་ཨ་རི་གཉིས་བར་གྱི་ད་དཀའ་ངལ་དེ་སྔར་དང་མ་འདྲ་བ་ཤོ་ཞེ་ནང་ཚོ་ཨ་ནི་དེ་ཞེ་ནང་ཚོ་འགྲོའི་སྐབས་སུ་ཨ་ནི་ཁོང་གཉིས་ལ་ཡང་རྙོག་དྲ་ཤོར་སོང་ན་ནི་འཛམ་གླིང་ཁྱོན་ཡོངས་གི་དཔལ་འབྱོར་ལ་དེ་འདྲི་ག་ད་དཀའ་ངལ་འཕྲད་ཤི་ཁོ། པའི་གནས་སྟངས་བྱུང་དེ་རུ་འོ་དེ་ཚོ་སྒང་ལ་གང་ལྟར་སྐད་ཆ་གང་འདྲ་ཤོད་རེད་ཡང་མ་དེ་ཚོ་སྒང་ལ་གྲོས་བསྡུར་གང་འདྲ་བྱེད་མ་གཏོགས་ཨ་ནེ་བོད་པ་སྒང་ལ་འདི་ལྟར་བསྡིགས་སྟངས་ཧ་ཅང་ཁག་པོ་རེད་བསམ་རུང་ཨ་ནེ་ཁག་པོ་ཡིན་པ་ནང་བདག་གིས་ད་ལེ་འདི་ནང་ལ་བོད་པ་གང་ལྟར་ཚིག་གཅིག་བཤད་པ་ད་ངས་ཁས་མཐོང་མ་སོང་རོགས་ཡང་སྦས་ཏེ་བཤད་མིན་ལ་ངས་ཡང་ཐག་གཅོད་ཐུབ་མ་རེད་ཡིན་ན་ང་རང་ཉིད་གང་ལྟར་དེ་འདྲ་རྩ་བ་ནས་མཐོང་མ་སོང་ལགས་སོ་རྒན་ལགས། ད་ལྟ་བོད་དོན་ཞུ་གཏུག་ལས་འགུལ་བ་ཚོས་ཞུ་འབོད་གནང་མཁན་དེ་དེ་གའི་དེ་གའི་ཡང་ཅིག་བརྒྱུད་ལམ་ཁག་ལ་ཡང་གོ་རྟོགས་ཀྱི་གོ་སྐབས་དེ་ཙམ་ཐོབ་སོང་ཡ་ལོ། དེ་ཡང་ངས་ད་ལེ་ཞེ་དྲག་མཐོང་མ་སོང་ད་ང་ཚོ། ད་ང་ཚོ་ད་ལྟ་ཁ་སང་དེ་ད་ལྟ་ཁ་སང་ང་ཚོ་དེའི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཚོགས་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་ཚོགས་འདུ་མ་ཚོགས་སྔས་ལ་ད་ང་ཚོ་ད་ལྟ་ལྡི་ལི་ནང་ལ་དེ་འདྲའི་ད་ང་ཚོ་གཞོན་ནུ་གི་སྐད་འབོད་རྒྱག་ཡ་འདྲ་བོ་དང་དེའི་སྐབས་སུ་དེ་ང་ཚོ་ད་སྦས་སྒྲ་ཙམ་བྱེད་ཡ་ཙམ་མ་གཏོགས་ད་གཞན་མ་དེ་འདྲ་ཞིག་དམིགས་བསལ་མཐོང་མ་སོང་དམིགས་སུ་བཀར་ཅིག་ད་ལི་ད་ད་ང་ཚོ་དཔེར་ན་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཚོགས་འདུ་ཚོགས་པའི་དུས་ཚོད་དེ་ག་རང་ལ་ད་རྒྱ་གར་གི་གསར་ཁང་དེ་ཚོ་ནང་ལ་ད་དེ་ང་ཚོ་བོད་པ་གི་དེར་ང་ཚོ

ལགས་སོ་རྒན་ལགས་ད་ཅིག་དང་ད་ལྟ་རང་ང་ཚོ་འཛམ་གླིང་ད་ད་ལྟ་ང་ཚོ་འདི་ག་རེ་ཟེར་རྒྱ་གར་ནང་ལ་དེ་རིང་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གི་ཚོགས་འདུ་ཚོགས་པ་ཙམ་མ་ཡིན་པ་གང་ལྟར་ད་ལྟ་གི་དུས་ཚོད་འདི་ལ་གང་ལྟར་ད་ང་ཚོ་སྐད་ཆ་མ་ཐད་ཀར་བཤད་པ་ཡིན་ན་ཨ་ནི་རྒྱ་གར་གི་དེ་རིང་མཐུན་ཕྱོགས་རྒྱལ་ཁབ་ད་ད་ལྟ་དུས་ཚོད་ལ་གལ་ཆེ་ཆེ་དེ་ཨ་རི་ཆགས་བསྡད་ཀྱི་ཡོད་ཨ་འདི་ཡིན་དུས་ད་ལྟ་རྒྱ་གར་གི་དགྲ་ཡིན་ན་མིན་ན་དེ་རྒྱ་ནག་ཆགས་བསྡད་ཡོད་རེད་ད་དེ་གང་ལྟར་ད་ལྟ་གི་ད་ང་ཚོ་ས་ཁུལ་ཆབ་སྲིད་ཀྱི་གནས་སྟངས་ཡིན་ན་རེད་ཡང་མིན་ན་ད་ལྟ་རང་གི་ཆབ་སྲིད་འཕོ་འགྱུར་ལ་གཞི་བྱས་ད་དེ་འདྲ་ཅིག

དཔེ་བཤད་ལ་འོས་མེད་ད་ང་ཚོ་འཛམ་གླིང་ལྷོད་ཡངས་བས་ཏེ་ཡ་མེད་ད་ང་ཚོ་ད་རྒྱ་གར་གྱི་བྱེད་ཀྱི་ཡོད་མེད་ད་དོ་དོ་ཤོམ་ག་དུས་ཚོད་ལ་རྒྱ་གར་གིས་ནས་ད་ང་ཚོ་ཁ་ལོ་ད་ཨིན་ཇི་སྐད་མ་ཞུས་ན Balance ཟེར་ལ་འོ་རོ་གང་ལྟར་ཁོང་ཚོས་དཔེ་ཏག་ཏག་ཞིག་ལ་བྱེད་ཀྱི་རེད་དཔེར་ན་ད་ཨ་རི Europe ཨ་ནི་ཨིན་ཇི་དེ་ཚོ་ཡང་ཉེ་བོ་ཅིག་བྱེད་ཨ་ནི་དེ་ཉེ་བོ་བྱེད་ཅིག་ཡང་དཔེ་དེ་ཅིག་ཡ་མེད་མ་ད་ཡང་དཔེར་ན་ཡང་དེ་ད་ང་ཚོ་ད་རེས་ད་ད་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཚོགས་འདུ་ནང་ལ Africa སྤྱི་མཐུན་ཚོགས་པ་ཡ་བླུག་ཡས་སོ་ར་ཨ་ནི Africa སྤྱི་མཐུན་ཚོགས་པ་ཙམ་མ་ཡིན་པ་དཔེར་ན་ད་ང་ཚོ་ཨེ་ཤི་ཡའི་རྒྱལ་ཁབ་སྟེང་སིང་གྷལ་ཆོ་སིང་གྷ་པུར་འདྲ་བོ་རེད་ཨ་ནི་ད་བཱང་ལ་དེ་ཤི་འདྲ་བོ་དང་ཁོ་ཚོ་ཡི་ད་སྲིད་འཛིན་སྲིད་བློན་ཚང་མ་སྐད་གཏོང་དེ་འདྲ་མང་པོ་བྱས་འདུག་འོ་དེ་གི་ཤུགས་ལ་གང་ལྟར་རྒྱ་གར་གི་ད་ལྟ་དེ་ལ་ལྕགས་ཀྱུ་གཅིག་གིས་ད་ལྟ་ཉ་གཉིས་ག་རེ་ཟེར་ད་ལྕགས་ཀྱུ་གཅིག་གིས་ཉ་གཉིས་ཟིན་པའི་དེ་འདྲའི་ཐབས་ཤེས་བྱེད་ཀྱི་མེད་རེད་ཟེར་ད་དེ་ད་ལྟ་ང་རང་གི་ལྟ་སྟངས་འདྲ་བོ་ཞིག་ཡོང་བསྡད་འདུག་ལགས་སི་རྒན་ལགས། ད་ལྟ་དཔེར་ན་རྒྱ་ནག་གི་ཁ་སང་ཁྱེད་རང་ཐུགས་སྣང་ཆོས་ཡོད་རེད་གསབ་ཕྲ་ཅིག་སྟོན་ཆེད་རྒྱ་གར་ལ་ཡང་སྙེ་ཞིག་གསབ་རེད་པ

ད་བྱེད་སྟངས་དང་ཡང་ན་རྒྱ་ནག་གི་དེ་རེད་ད་ང་ཚོ་གཅེས་པ་རོགས་དེ་འདྲ་ཅིག་ཆགས་བསྡད་ཡོད་ད་དེ་སྔས་མ་ཡང་མང་པོ་ཆེར་བོད་ནང་ད་ང་ཚོ་ད་ཨ་རུ་ན་ཅལ་རོགས་དང་ཨག་སའེ་ཅིན་ནང་ལ་དེ་ད་སྔས་མ་རང་ད་རྒྱ་ནག་གི་ཡིན་ཟེར་སྐོར་ལ་དེ་མ་གཏོགས་ད་ལྟ་དམིགས་བསལ་གསར་པ་དེ་འདྲ་གང་ཅིག་ཆགས་ཀྱི་ཡོད་མ་རེད་པ་ད་ཡིན་ན་ད་ལྟ་ད་ལྟ་གི་དུས་དེ་ཡང་ས་བཀྲ་བསྟན་གྱི་དེ་ཡང་ད་ལྟ་རང་གི་ཆབ་སྲིད་ཀྱི་འཕོ་འགྱུར་ད་ཡང་དེ་འདྲ་གི་གང་ལྟར་གནས་སྟངས་ཤིག་ལ་གཞི་བྱས་ཨ་ནི་ཁོང་ཚོ་གི་ད་བསྟན་གྱི་ཡོད་དེ་གསལ་བོ་གསལ་རྐྱང་ཆེ་གི་ད་དེ་ཡང་ཏོག་ཏོག་བཤད་ན་གང་ལྟར་ད་ལྟ་གི་དུས་ཚོད་དེ་ལ་ཨ་ནི་དང་པོ་དེ་ལ་གང་ལྟར་ད་རྒྱ་གར་དང་ཨ་རི་དེ་གང་ལྟར་སྔར་དང་མ་འདྲ་ཞེ་པོ་ཞིག་ཉེ་རུ་འགྲོ་ཡ་རོ་ཨ་ནི་དེ་ཙམ་མ་ཡིན་པ་གང་ལྟར་ད་ལྟའི་ཆར་གང་ལྟར་ཨ་རི་གི་སྐྱེས་པ་དེ་ཡང་དེ་གང་ལྟར་སྔར་དང་མ་འདྲ་བའི་དེ་ལྷོ་ཤར་ཨེ་ཤི་ཡ་རེད་ཨ་ནི་དེ་ལྟར་ང་ཚོ་ད་ཤར་ཨེ་ཤི་ཡ་ནང་ལ་ཨ་རི་གི་རྒྱལ་སྤྱི་དེ་ཞེ་པོ་སྤེལ་གྱི་ཡོད་རེད་ད་ལྷོ་ཤར་ནི་གང་ལྟར་རྒྱ་ནག་ཀ་ཤི་དཔེར་ན་ད་ཧྥི་ལི་པིན་ནང་ལ་ཨ་རིའི་དམག་མི་བཞག་ཡ་ཐའེ་ཝན་ལ་མཚོན་ཆ་བཙོང་ཡ་ཐའེ་ཝན་ལ་སྔར་དང་མ་འདྲ་རོགས་སྐྱོར་ཞེ་པོ་བྱེད་ཡ་ཨ་ནི་དེ་ལྟར་ལྷོ་ཀོ་རི་ཡ་དང་འཇར་པན་དེ་ཁོ་གཉིས་གཅིག་དང་ལོ་རྒྱུས་ཀྱི་དགྲ་བོ་ཡིན་ན་ད་ལྟའི་ཆར་ཨ་རི་ཡི་ཐབས་ཤེས་ཡིག་གུ་རྩ་རིག་རྩ་ཆ་ཨ་ནི་ཁོ་གཉིས་ཡང་ད་འཆམ་པོ་བཟོ་ཡ་ད་དེ་འདྲའི་གང་ལྟར་ཕལ་ཞེ་པོ་བྱེད་རོ་ཨ་ནི་དུས་མཉམ་དུ་དཔེར་ན་དེ་ལྟར། མདང་དགོང་རང་དག་དང་ཡང་དག་ནི་ང་ཚོ་ཝིཏ་ནམ་དང་ཨ་རི་གཉིས་བར་ལ་དེ་འདྲའི་ལོ་རྒྱུས་ཀྱི་ནང་ལ་སྐད་བརྒལ་དེ་རིགས་ཀྱི་ད་འབྲེལ་བ་ཡག་པོ་དང་ཞན་ལ་ལོ་འོ་དེ་འདྲའི་སྐབས་སུ་ད་ག་ནི་ད་ལྟའི་ཆར་ཨ་རི་དང་ད་ད་རྒྱ་གར་ཁོ་ཚོ་ཞེ་བོ་ག་ད་ད་ཅིག་ཕྱིའི་སྐབས་སུ་ཨ་ནི་དེ་ལ་གཞིགས་པའི་རྒྱ་ནག་གི་ཡང་ད་རྣམ་འགྱུར་དེ་ཡང་ཡང་མ་དེ་འདྲའི་ག་ད་བས། ཁོ་ཚོ་ཡི་ད་ག་ལོ་འཐབ་ཇུས་སོགས་གཏིང་ཉེ་ཆེ་ན་དེ་འདྲའི་གི་ད་ག་ད་གསབ་སྒྲ་སོགས་ཞིག་ག་ད་གཏན་གྱི་མེད་ར་དེ་འདྲ་དེ་ང་རང་གི་ལྟ་སྟངས་ར་བ་ཅིག་དེ་འདྲ་ར་བ་ཅིག་ཨ་ཆགས་བསྡད་འདུག་ར་བ་ད་དེ་ཅིག་དེ་མ་གཏོགས་ཅིག་ད་ག་ནི་ད་རྒྱ་ནག་གི་ཡིན་ན་དཔེར་ན་ད་ད།

ཆགས་ཀྱི་ཡོད་མ་རེད་བ་ད་ཡིན་ན་ད་ལས་ད་ལྟ་རྒྱ་ནག་གི་ས་བཀྲ་དང་འབྲེལ་བའི་ཐོག་ནས་ད་ད་ལས་ད་ལྟ་རྒྱ་གར་གྱི་ད་ལྟ་ང་ཚོ་སྟོབས་ཆེན་རྒྱལ་ཁབ་ཉི་ཤུ་གྱི་ཚོགས་འདུ་ནང་ལ་གྲོས་གཞི་གལ་ཆེ་ཤོས་གཅིག་ག་རེ་བཞག་ལབ་ན་ད G Twenty གི་གྲོས་གཞི་དེ་ཐད་ཀར་ར་ཤི་ཡ་ཡུག་རེན་ལ་ཕ་ཁོ་ཁ་ལ་ད་གཞི་གཞི་བཞག་ནས་བཞག་སྐྱོ་ར་བྱེད་ཡ་དེ་ཡིན་ན་ཆོག་བྱེད་མ་བྱེད་ནི་དེ་ཕ་རྒྱ་ནག་ལ་ཡང་དེ་གང་ལྟར་ཕ་ཁོ་གཅིག

རྫིག་པོ་སར་འཁྲབ་བྱས་དང་ད་དཔེར་ན། ཝིད་ནམ་གྱི་ཉ་ཟིན་མཁན་ཚོ་ལ་བརྙས་བཅོས་བཏང་ཡ་ཨ་ནི་ད་ལྟ་ཧྥི་ལི་པིན་གྱི་དེ་རི་ད་ཉ་ཟིན་མཁན་རོགས་དང་ད་ཁོ་ཚོ་མཚོ་རུ་འཛུལ་ལ་ཁོ་བརྙས་བཅོས་དྲག་པོ་བཏང་དེ་རོགས་འོ་དེ་ཚོ་གང་ད་བྱས་ན་འགྲིག་གི་མ་རེད་མདོག་མདོག་དེ་འདྲས་གང་ད་ད་ད་ལེ་དེ་གང་ད་ད་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཚོགས་འདུ་འདིར་གང་ད་རྒྱ་གར་གྱི་དེ་རི་ཡིག་ཆ་ཟེར་རོགས་འོ་དེ་ཚོ་ཡང་དཔེ་ད་ད་ས་བཀྲ་ད་ཚོ་ཕ་ད་ང་ཚོ་ཕ་འབྲེལ་བ་བཟོས་བཏང་ན་ཡང་དེ་མ་འགྲིག་ཡ་སི་ཕལ་ཆེར་གས་ཀྱི་མ་རེད་བསམ་འདུག་ལགས་སོ་རྒན་ལགས། ཐེ་ཝན་ལ་གས་འབྲེལ་བ་ཡོད་རེད་པས།

ད་ལྟ་ངལ་ལས་མེད་པའི་ཚོར་བ་དེ་འདྲའི་གང་ལ་ད། ཡིག་ཆ་ཞིག་ལ་གང་བྲིས་ན་ཕ་ཕ་ཅེས་ད་མ་བྲིས་ཀྱང་སྲིད་ད་གལ་ཆེ་གི་མི་འདུག་བསམ་རོགས་ད་ཡིན་ན་དེ་རྙོག་དྲ་དེ་གར་བྱ་ར་ཟེར་ཡང་དེ་ད་ང་ཚོ། ད་སྟོབས་ཆེན་རྒྱལ་ཁབ་ད་ད་ད་ལས་ད་ད་རྒྱ་གར་ནང་ཚོགས་མཁན་གྱི་ད་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ད། མང་ཚང་མ་གིས་ད་ཡང་དེ་ད་རྒྱ་གར་གྱི་དེ་ད One China policy ཡིན་དེ་ཡང་ཁོ་ཚོས་ཁས་ལེན་བྱེད་ཀྱི་ཡོད་ར་ད་ཐེ་ཝན་རྒྱ་ནག་གི་ཆ་ཤས་རེད་ལབ་མཁན་འོ་དེ་ཡང་དེ་རྙོག་དྲ་ཙམ་མ་གཏོགས་བཤད་མ། དེ་ཡིག་ཆ་དེ་ཕ་ལ་ཕ་བཅར་ན་མ་བྲིས་ཀྱང་སྲིད་གལ་ཆེ་གི་མ་རེད། ལོགས་ལ་སྲིད་དོན་བཟུང་བྱས་ལ་ད་ནི་ད་ལྟ་རྒྱ་ནག་ནང་ལོགས་ལ་ཡང་དཔལ་འབྱོར་གྱི་དཀའ་ངལ་ཡོད་པ་ན་གཞོན་ལས་ཀ་ཤོར་བའི་གྲངས་འབོར་དེ་ཤུགས་ཆེན་པོ་ཡོད་པ་དེ་འདྲས་ཀྱི་གནས་ཚུལ་མང་པོ་ཅིག་འགྲོ་བསྡད་པའི་སྐབས་དེ་ལ་ཡང་ད་ད་རེས་རྒྱ་གར་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་གཙོ་གནང་བའི་དུས་ཚིགས་དེ་གི་ཁ་ཕྱོགས་དེར་ཅིག་བལྟས་པས་ན་རྒྱ་གར་དེ་མ་འོངས་པར་རྒྱ་ནག་གི་མཉམ་དུ་འགྲན་རྩོད་བྱེད་མཁན་གྱི་ཕྱོགས་ལ་ཡང་ཁ་ཕྱོགས་གི་ཡོད་ཞུས་པས་ན་འགྲིག་གི་ཡོད་ན་མེད་ན།

ད་ལྟའི་ཆར་གང་ལྟར་རྒྱ་ནག་གི་ནང་ལ་དཔལ་འབྱོར་གྱི་དཀའ་ངལ་ཞེ་པོ་ཞིག་གང་ལྟར་འཕྲད་དེ་རེད་དཔེར་ན་འདི་ཁ་སང་དང་ད་སྔ་སོགས་རྒྱ་གར་ནང་ལ་དེ་རིང་སྟོབས་ཆེན་རྒྱལ་ཁབ་ཉི་ཉི་ཤུ་གི་ཚོགས་འདུ་ཚོགས་ཡོད་སྐབས་སུ་ཨ་ནི་ཞི་ཅིང་ཕིང་དེ་ཁོ་པ་འགྲོ་ལ་སོང་ད་ལྟ་རྒྱ་ནག་གི་གྲོང་གསེབ་དག་ཏུ་ཡིན་ན་རེའམ་རྒྱ་ནག་གི་དེ་རིང་ད་སྔ་དུ་ཚོང་གཉེར་ཁང་དུ་རེ་ཞེ་པོ་ཉམས་ཞིབ་དང་གཅིག་ཕྱིན་མདོག་མདོག་བྱས་ན་ད་ལྟའི་གང་ལྟར་དཔལ་འབྱོར་གྱི་ཡར་རྒྱས་གཏང་ཞིག་གང་ལྟར་ཅིག་འགྲོ་དེ་གའི་རེད། འོ་དེ་འདྲ་སོང་ཙང་གང་ལྟར་སྤྱིར་བཏང་ད་ལྟའི་ཆར་རྒྱ་ནག་ནང་ལ་ད་དེ་རིང་ང་ཚོ། ང་ཚོ་རྒྱ་ནག་གཞུང་གིས་ཡིན་ན་རྒྱ་ནག་ནང་ལ་ཡས་རྒྱུགས་དེ་རིང་ད་ང་ཚོ་སྒེར་པ་ཡིས་དེ་རིང་ད་ང་ཚོ་ཚོང་གཉེར་ཁང་ལ་སྟངས་འཛིན་བྱས་ཏེ་ཤུགས་ཆེ་རུ་འགྲོ་ཡས་དང་ཨ་ནི་དེ་ཉམས་ཆེན་བཏང་ནས་དེ་རིང་ད་ང་ཚོ

བཅུ་བདུན་ཆ་ལ་ཡང་ན་རྒྱ་གར trillion གསུམ་བཞི་མ་གཏོགས་ཕལ་ཆེར་གསུམ་བཞི་གསུམ་ཙམ་མ་གཏོགས་ཕལ་ཆེར་ཆགས་ཡོད་མ་རེད་འོ་འོ་དེ་འདྲ་སོང་ཙང། རྒྱ་མདའ་དཔེར་ན་ད་ང་ཚོ་ཚོད་དཔག་བརྒྱབ་པ་ན་གལ་སྲིད་རྒྱ་གར་མཁན་ནས་རྒྱ་མི་ཟིན་ཡ་ལ་ཉེ་ད་ང་ཚོ། ད་རུང་ཡང་ལོ་བཅུ་ཚན་གསུམ་བཞི་ཅིག་ཕལ་ཆེར་འགོར་གི་རེད་ལབ་ན་ད་མ་འགྲིག་གས་གས་ཡ་མ་ད་དཔེར་ན་ད་ང་ཚོ། ད་རྒྱ་གར་གི་སྲིད་བློན་མོ་དྷི་གིས་ཡིན་ན་ད་མ་འོངས་པ་འཆར་གཞི་གས་ཆོས་ག་རེ་གཏིང་ལ་ད་ད་ང་ཚོ་ཕལ་ཆེར་ད་ད། ཉིས་སྟོང་སུམ་ཅུ་སོ་བདུན་ཉིན་ད་ལྟ་ཉིས་སྟོང་བཞི་བཅུ་ཞེ་བདུན་དེ་འདྲ་ཕར་ཕྱིན་ཉིས་སྟོང་དེ་ཡིན་ས་བཟོ་ག་དེ་ཉི་ཤུ་རྩ་བདུན་དེ་འདྲ་ཞིག་ལ་ན་ཨ་ནི་རྒྱ་གར་དེ trillion ལྔ་ཆགས་ཡའི་སྒང་ལ་ད་རེ་བ་རྒྱག་ཡ་དེ་འདྲ་ཤུགས་རྒྱག་ཡིན་ལ་རོ་ཨ་ནི་དེ་སྐབས་སུ་རྒྱ་གར trillion ལྔ་ཆགས་པའི་སྐབས་སུ་རྒྱ་མིའི trillion ཉི་ཤུ་སྒང་ལ་འགྲོ་ཡི་ལ་རོ་དེ་འདྲ་སོང་ཙང་ཨ་ནི་ཁོ་གཉིས་དཔལ་འབྱོར་དེ་ཚེ་ཧེ་བག་ཤོར་བ་སོང་ཙང་ད་ཅིག་ཀྱང་ད་ལྟའི་ཆར་ལ་རྒྱ་གར་དེ། མི་འབོར་མང་རུ་འགྲོ་བས་ཨ་ནི་མི་འབོར་མང་བ་ཙམ་མ་ཟད་ཨ་ནི་དཔེ་དེ་གཞོན་གཞོན་སྐྱེས་ཡིན་པ་ཨ་ནི་གཞོན་སྐྱེས་ཡིན་པ་ཙམ་མ་ཟད་གང་དང་ཐ་བི་ས་ལ་གང་དང་ད་འཛམ་གླིང་རྒྱལ་སྤྱི་གི་ཚོང་གཉེར་ཁང་མང་པོ་ཞོའུ་ཞི་གང་དང་རྒྱ་གར་ནང་ལ་ད་མིག་དིར་དད་དེ་ཡིན་ན་དེ་འདྲ་ཡིན་ན་གང་དང་ལམ་སང་རྒྱ་ནག་བྲེས་མེད་ལ་ནི་དེ་ད་སྟིགས་ཁག་པོ་འདྲ་བོ་ཅིག་ཨ་ཆགས་ཀྱི་རེད། ལགས་སོ་བསྟན་འཛིན་དབང་ཕྱུག་ལགས་དེ་ང་ཚོ་དུས་ཚོད་རྐྱེན་པས་ལས་རིམ་འདིར་མཚམས་འཇོག་ཞུ་གི་ཡིན་དེ་རིང་ཡང་ད་རྒྱ་གར་ལ་ཡ། སྟོབས་ཆེན་རྒྱལ་ཁབ་ཉི་ཤུའི་ཚོགས་འདུ་དང་འབྲེལ་བྱས་དཔྱད་བརྗོད་གནང་བར་ཐུགས་རྗེ་ཆེ། ལགས་སོ་སྦས་ལ་ཐུགས་རྗེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཐེ་ཝན་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ཝི་ལི་ཡམ་ལའེ་མཆོག་གིས་དེ་སྔོན་རྒྱ་ནག་གཞུང་གིས་བོད་དང་དེ་ནས་ཧོང་ཀོང་མཉམ་དུ་བཞག་པའི་ཞི་བའི་གྲོས་མཐུན་ཁག་ལག་བསྟར་རུང་བ་མིན་སྐོར་མངོན་གསལ་བཏོན་པའི་རྒྱུ་མཚན་དྲངས་གནང་སྟེ་ཐེ་ཝན་གྱི་ཚོང་པ་རྒྱུ་ཆེན་དང་ཉེ་དུས་སྲིད་འཛིན་འོས་མིར་བཞེངས་མཁན་ཀྲེ་རི་གའོ་ལ་རེས་གཟའ་ཉི་མའི་ཉིན་དགག་པ་བསྐྱོན་གནང་འདུག། ཡང་ཧྥ་རན་སི་ནང་འདི་ལོའི་བོད་དང་ཧི་མ་ལ་ཡའི་དུས་ཆེན་ཐེངས་མ་ཉི་ཤུ་རྩ་གཉིས་པ་དེ་བཞིན་སྤྱི་ཟླ་དགུ་པའི་ཚེས་བརྒྱད་ནས་བཅུ་བར་འཚོགས་གནང་འདུག་ཡང། ཉི་ཧོང་གི་སློབ་ཕྲུག་གི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་ལྷོ་ཕྱོགས་ཁུལ་གྱི་སྦེལ་ཀོབ་བོད་མིའི་གཞིས་ཆགས་ནང་འཚམས་གཟིགས་ལ་ཕེབས་ཡོད་པ་དང་དེ་ནི་བོད་དང་ཉི་ཧོང་གཉིས་བར་རིག་གཞུང་བརྗེ་ལེན་གནང་རྒྱུའི་ལས་གཞིའི་ཆ་ཤས་ཤིག་ཡིན་སྐོར་ད་རིང་ཕྱི་ཚེས་བཅུ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་བརྒྱུད་ནས་གནས་ཚུལ་སྤེལ་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།